ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་རེས་གཟའ་ཕུར་བུའི་སྔ་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་རིན་འཛིན་ཆོས་སྒྲོན་ལགས་དང་མཁའ་འགྲོ་གཡང་འཛོམས་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་སྲིང་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གིས་ལྗགས་སྨིན་འདེགས་འབུལ་ཞུས་པ་སོགས་གལ་ཆེའི་གསར་འགྱུར་ཁག་དང། དེ་ནས་རྒྱ་ནག་གི་བཙན་འོག་ན་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་དང་ཁོང་གི་བཟའ་ཟླ་ཆོས་སྐྱོང་རྣམ་གཉིས་རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་བཀག་ཉར་བྱས་ཡོད་འདུག། རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རིང་མིན་ཆིབས་བསྒྱུར་གྲ་སྒྲིག་གནང་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གསན་རྒྱུ། ཡང་རྒྱ་གར་གཞུང་ནས་བོད་ཀྱི་ལོ་རྒྱུས་ཐོག་རང་བཙན་གྱི་རྒྱལ་ཁབ་ཞིག་དང་རྒྱ་ནག་གིས་བཙན་བཟུང་བྱས་པ་ངོས་འཛིན་ཡོང་ཐབས་སུ། བོད་མི་མང་སྤྱི་འཐུས་རྒྱུན་ལས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་རྒྱལ་ས་ལྡི་ལིར་ཕེབས་ཏེ་ཞུ་གཏུག་གནང་ཡོད་པའི་སྐོར་ཞིག་དང། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་སྦེལ་ཇམ་ནང་ཕེབས་འབྱོར་བྱུང་བ་དང་གནད་དོན་འདི་དང་འབྲེལ་བའི་སྐོར། ས་གནས་དབུས་གཙང་ཆོལ་ཁའི་ཚོགས་གཙོ་ངག་དབང་སྐྱིད་འཛོམས་ལགས་སུ་བཀའ་འདྲི་ཞུས་པ་ཞིག་གསན་རྒྱུ། དེ་ནས་ཆེད་སྒྲིག་གི་ལེ་ཚན་ནང་བོད་རང་བཙན་སློབ་ཕྲུག་ཚོགས་པའི་སྤྱི་ཁྱབ་འགན་འཛིན་པད་མ་སྒྲོལ་མ་ལགས་ཀྱིས་རྒྱ་ནག་གིས་རྒྱལ་མཚམས་ལས་བརྒལ་ཏེ་དམ་དྲག་གི་བྱེད་སྒོ་ཁག་སྔར་ལས་སྤེལ་ཤུགས་ཆེ་རུ་ཕྱིན་ཡོད་པ་མ་ཟད་བྱེད་སྒོའི་ཐབས་ཇུས་རྣམས་མགོ་རྙོག་པོ་བཟོས་ཤིང་གཞོན་སྐྱེས་ལས་འགུལ་རྣམས་ལ་དམིགས་ཀྱི་ཡོད་པ་སྔར་བྱུང་མྱོང་མེད་པའི་ཚོར་སྣང་ཞིག་ཡིན་པ་གསུངས་ཡོད་པའི་སྐོར་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་དང། མཇུག་ཏུ་མི་རབས་གསར་བ་ཞེས་པའི་ལེ་ཚན་ནང་རྒྱ་ནག་ནང་ཁྱབ་གདལ་འགྲོ་བཞིན་པའི་དབུགས་ལམ་ནད་གཞིའི་ཁྱབ་ཚད་དང་རྒྱུ་རྐྱེན་ནད་འགོག་སྲུང་ཐབས་ཀྱི་ཐབས་ལམ་བཅས་ཀྱི་སྐོར་ཨ་རིའི་སི་ཨེ་ཊལ་གྲོང་ཁྱེར་དུ་བཅའ་བཞུགས་གནང་པའི་ཕྱི་ལུགས་སྨན་པ་བསོད་ནམས་སྟོབས་རྒྱལ་ལགས་སུ་བཀའ་འདྲི་ཞུས་པ་ཞིག་བསྐྱར་ཟློས་ཞུ་རྒྱུ་བཅས། གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་མགོ་མ་ཚུགས་པའི་གོང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གིས་ལྗགས་སྨིན་འདེགས་འབུལ་ཞུས་པའི་སྐོར་པ་སངས་ཚེ་རིང་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྔོན་ལ་སྙན་སྒྲོན་ཞུ་གི་ཡིན། འབྲས་ལྗོངས་མངའ་སྡེ་གཞུང་གི་གོ་སྒྲིག་ཐོག་འདི་ཚེས་བཅུ་གསུམ་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གི་བཞུགས་གནས་མེ་ཏོག་སྒང་ནང་ཡོད་པའི་ས་མཱན་བྷ་ཝན་ཚོགས་ཁང་དུ་ཆེ་བསྟོད་ཀྱིས་ཕེབས་སྐྱེལ་གསོལ་སྟོན་འདེགས་འབུལ་ཞུས་ཡོད་པ་རེད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྒང་ཏོག་ནང་གི་བཞུགས་གནས་མགྲོན་ཁང་ནས་ཞོགས་པ་ཆུ་ཚོད་བཅུ་གཅིག་ཡོལ་ཙམ་ཆིབས་འཁོར་བརྒྱུད་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གི་བཞུགས་གནས་མེ་ཏོག་སྒང་དུ་ཆིབས་བསྒྱུར་བསྐྱངས་སྐབས་ཕེབས་ལམ་གཡས་གཡོན་དུ་བོད་མི་དང་ས་གནས་ཡུལ་མིའི་དད་ལྡན་པ་ཚོས་ལག་ཏུ་མེ་ཏོག་དང་དཀར་གཙང་མཇལ་དར་སོགས་ཐོགས་ཏེ་ཞལ་མཇལ་དང་ཕེབས་བསུ་ཞུས་ཡོད་པ་རེད། དེ་ནས་མགོན་པོ་མཆོག་ས་མཱན་བྷ་ཝན་ཚོགས་ཁང་དུ་ཞབས་སོར་འཁོད་སྐབས་མངའ་སྡེའི་སྤྱི་ཁྱབ་བློན་ཆེན Prem Singh Tamang མཆོག་དང་ཁོང་གི་སྐུ་ཟླ་ལྕམ་སྐུ Krishna Rai མཆོག་རྣམ་གཉིས་ཀྱིས་དབུས་པའི་མངའ་སྡེའི་སྤྱི་ཁྱབ་དྲུང་ཆེ་མཆོག་དང་བློན་ཆེན་ཁག་གཞན་གནད་ཡོད་མི་སྣ་མང་དག་ཞིག་ནས་མགོན་པོ་མཆོག་ལ་ཕེབས་བསུ་དང། ཆེ་བསྟོད་ཀྱིས་ཕེབས་སྐྱེལ་གསོལ་སྟོན་འདེགས་འབུལ་ཞུས་ཡོད་པ་རེད། སྤྱིར་འབྲས་ལྗོངས་དེ་བཞིན་བོད་དང་ས་འབྲེལ་ཡིན་པས་ཁུལ་དེར་གནས་སྡོད་ཡུལ་མི་ཕལ་ཆེ་བ་ཕ་མེས་ནས་ཆོས་ལུགས་ནང་པ་ཡིན་པ་དང་མངའ་སྡེ་དེ་བཞིན་རྒྱ་གར་དང་བོད་ཀྱི་ས་མཚམས་ས་ཁུལ་གལ་ཆེ་ཞིག་ཀྱང་ཆགས་ཀྱི་ཡོད་པ་རེད་དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཟླ་བ་དང་པོའི་ནང་བོད་དང་འབྲས་ལྗོངས་ཀྱི་ས་མཚམས་ནག་པོ་ལར་རྒྱ་གར་དང་རྒྱ་ནག་གི་དམག་མིའི་བར་གདོང་ཐུག་བྱུང་སྟེ་ཕྱོགས་གཉིས་ཀྱི་དམག་མིར་རྨས་སྐྱོན་ཕོག་པའི་གནས་ཚུལ་ཡང། བྱུང་མྱོང་ཡོད་པ་རེད། འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་འབྲས་ལྗོངས་ཁུལ་དུ་གནས་སྡོད་ས་གནས་ཡུལ་མི་ཁག་ཅིག་ལ་ད་རེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བོད་དང་རྒྱ་གར་གྱི་ས་མཚམས་ས་ཁུལ་འབྲས་ལྗོངས་སུ་ཞབས་སོར་འཁོད་པ་དེ་ཆབ་སྲིད་ཀྱི་ངོ་བོའི་ཐོག་ནས་གནད་འགག་ཆེ་ལོས་ཤིག་ལ་ངོས་འཛིན་ཞུ་བཞིན་ཡོད་པའི་ཐད་བཅར་འདྲི་ཞུས་པར་སྤྱི་ཚོགས་ཞབས་ཞུ་དང་གསར་འགོད་ཕྱག་ལས་གནང་མཁན་ཨ་ཇེ་ཨ་ཀར་ཝལ་ལགས་ཀྱིས་གསུངས་ན།
चाइना की नज़र हमेशा लगी रहती है कभी अरुणाचल मेरा पार्ट है कभी लद्दाख मेरा पार्ट है कभी सिक्किम मेरा पार्ट है कभी ये मेरा पार्ट है वो पार्ट है वो हमेशा मतलब कि डिस्टर्ब करते रहते हैं हमारे एरियाज में भारत में जना की मिगदा दोबा कदु इन्या गगर की संजम सगु अरुणाचल लादा था འབྲས་ལྗོངས་བཅས་སུ་ཡོད་པ་མ་ཟད་ས་ཁུལ་དེ་དག་གི་བདག་དབང་རྒྱ་ནག་ལ་ཡོད་ཚུལ་བརྗོད་ནས་རྒྱ་གར་ལ་ཡང་ཡང་སུན་གཙེར་བཟོ་བཞིན་ཡོད་པ་མ་ཟད་གོང་ས་མཆོག་ས་ཁུལ་དེ་དག་ནང་ཕེབས་སྐབས་རྒྱ་ནག་གིས་དགག་བྱ་བྱེད་བཞིན་ཡོད་པ་རེད་ཡིན་ན་ཡང་རྒྱ་ནག་གིས་དགག་པ་ག་ཚོད་བྱས་ཀྱང་ང་ཚོར་གོང་ས་མཆོག་གི་བྱིན་རླབས་དང་ཁོང་གི་མཛད་འཕྲིན་ལ་བརྟེན་ནས་རྒྱ་ནག་གིས་ང་ཚོར་གནོད་པ་གང་ཡང་བྱེད་ཐུབ་ཀྱི་མ་རེད་གསུང་གི་འདུག།

བོད་ས་མ་ཤོར་གོང་ངའི་ཕ་མ་བོད་ནང་ཚོང་དོན་ཆེད་དུ་འགྲོ་མྱོང་ཡོད་པ་དང་བོད་ནི་ལུང་པ་སྐྱིད་པོ་དང་བོད་མི་རྣམས་ཆོས་སེམས་ཆེན་པོ་དང་ང་ཚོ་དང་འབྲེལ་བ་ཆེན་པོ་ཡོད་རེད་ད་རེས་གོང་ས་མཆོག་ས་གནས་འདིར་ཕེབས་པར་ཡུལ་མི་ཚོར་དགའ་ཚོར་ཆེན་པོ་དང་ང་ཚོའི་རེ་བར་ཁོང་ཡང་ནས་ཡང་དུ་འབྲས་ལྗོངས་སུ་ཕེབས་ཐུབ་པ་དང་མགྱོགས་མྱུར་བོད་དོན་བདེན་མཐའ་གསལ་ནས་ཁོང་དང་བོད་མི་བཙན་བྱོལ་བ་རྣམས་གང་མགྱོགས་བོད་ལ་ཕེབས་ཐུབ་པའི་ཡིད་ཆེས་བྱེད་བཞིན་ཡོད་པ་གསུང་གི་འདུག། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་མངའ་སྡེའི་ནང་གི་མཛད་འཕྲིན་ཁག་ལེགས་པར་གྲུབ་རྗེས་ཕྱི་ཚེས་བཅུ་བཞིའི་ཉིན་གྱི་སྔ་དྲོ་ཕྱག་ཚོད་དྲུག་པ་ཡོལ་ཙམ་ལ་སྒང་ཏོག་དམག་སྒར་གནམ་གྲུའི་འབབ་ཐང་བརྒྱུད་ས་ལུ་སྒར་ཆིབས་བསྒྱུར་བསྐྱང་རྒྱུ་དང་དེ་ཉིན་ས་ལུ་སྒ་རའི་ནང་ཡོད་པའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་བྱང་སེམས་འབོག་ཆོག་གི་ཐོག་ནས་ཆོས་འབྲེལ་སྐྱོང་གནང་མཛད་རྒྱུ་བཅས་ཀྱི་མཛད་འཆར་ཡོད་འདུག། རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།
ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་མཁའ་འགྲོ་དབྱངས་འཛོམས་ལགས་ཀྱིས་འགོ་འཛུགས་ཞུས་གནང་གི་རེད། རྒྱ་ནག་གི་བཙན་འོག་ན་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་དང་ཁོང་གི་བཟའ་ཟླ་ཆོས་སྐྱོང་གཉིས་རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་བཀག་ཉར་བྱས་ཡོད་འདུག་དེ་ཡང་ད་ལྟ་ཡོ་རོབ་སྦེལ་ཇམ་དུ་ཡོད་པའི་ས་དཀར་བཀྲ་ཤིས་ལགས་ཀྱིས་ཁོང་ལ་འབྱོར་བའི་ཁུངས་ལྡན་གནས་ཚུལ་ཞིག་འདི་ག་རླུང་འཕྲིན་ཁང་ལ་མཁོ་སྤྲོད་གནང་དོན་ལ་དེ་ཡང་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་ཉིན་རྒྱ་ནག་གི་བཙན་འོག་ན་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་དང་ཁོང་གི་བཟའ་ཟླ་ཆོས་སྐྱོང་གཉིས་བོད་ཀྱི་རྒྱལ་ས་ལྷ་སར་ཡོད་པའི་རྒྱ་ནག་མི་དམངས་ཁྲིམས་ཁང་ཟེར་བའི་མདུན་ལ་ངོ་རྒོལ་བྱེད་སྐབས། ས་གནས་རྒྱ་ནག་ཉེན་རྟོག་པས་འཛིན་བཟུང་གིས་ཉེན་རྟོག་ལས་ཁང་ནང་བཙན་ཁྲིད་བྱས་པ་མ་ཟད་མ་འོངས་པའི་ཉིན་བཅུ་རིང་བཀག་ཉར་བྱེད་རྒྱུ་ཡིན་ལུགས་ཀྱང་གསལ་བསྒྲགས་བྱས་ཡོད་འདུག་མགོན་པོ་སྐྱིད་དང་ཁོ་མོའི་བཟའ་ཟླ་ཆོས་སྐྱོང་གཉིས་རྒྱ་ནག་ཉེན་རྟོག་པས་འཛིན་བཟུང་བྱེད་སྐབས་འཛིན་བཟུང་བྱས་ཆོག་པའི་ཡིག་ཆ་སོགས་གང་ཡང་བསྟན་མེད་པ་རེད། མགོན་པོ་སྐྱིད་དང་ཁོང་གི་བཟའ་ཟླ་གཉིས་འཛིན་བཟུང་དང་བཀག་ཉར་བྱས་པའི་གནས་ཚུལ་བོད་ནང་དང་རྒྱ་ནག་ནང་ནས་རྒྱུས་ཡོད་ཞིག་གིས་ས་དཀར་བཀྲ་ཤིས་ལགས་སུ་མཁོ་སྤྲོད་བྱས་ཡོད་འདུག་མགོན་པོ་སྐྱིད་ལགས་ཀྱིས་ཁོ་མོའི་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་གློད་གྲོལ་ཡོང་ཐབས་སུ་ངོ་རྒོལ་ཐེངས་མང་བྱས་ཡོད་ལ། ནམ་རྒྱུན་ལྟར་ཁོ་མོའི་ངོ་རྒོལ་གྱི་ལས་འགུལ་ལ་ས་གནས་ཉེན་རྟོག་པས་ཁོ་མོར་གཅར་རྡུང་སོགས་བྱེད་བཞིན་པའི་གནས་ཚུལ་བརྙན་ཐུང་བླངས་ནས་སྤེལ་ཡོད་ཀྱང། ད་ལན་བརྙན་ཐུང་སོགས་མཐོང་རྒྱུ་མ་བྱུང་བས་ས་དཀར་བཀྲ་ཤིས་ལགས་སུ་བརྙན་ཐུང་སོགས་འབྱོར་ཡོད་མེད་དང་གལ་ཏེ་མེད་ན་རྒྱུ་མཚན་ཅི་ཡིན་དྲིས་དུས་ཉེ་ལམ་ས་གནས་ཉེན་རྟོག་པས་མགོན་པོ་སྐྱིད་ལགས་སུ་ཕྱི་ཕྱོགས་སུ་བརྙན་ཐུང་རིགས་སྤེལ་མི་ཆོག་པ་དང་གལ་ཏེ་སྤེལ་ཚེ་འཛིན་བཟུང་བྱེད་རྒྱུ་ཡིན་ལུགས་བཙན་བཀའ་བཏང་ཡོད་འདུག་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་ཉིན་མགོན་པོ་སྐྱིད་ལགས་དང་ཁོང་གི་བཟའ་ཟླ་གཉིས་འཛིན་བཟུང་བྱས་པའི་གནས་ཚུལ་ཐད་འདི་ག་རླུང་འཕྲིན་ཁང་གི་ཡོང་ཁུངས་གཉིས་པ་ཞིག་གིས་མགོན་པོ་སྐྱིད་ལགས་དང་ཁོ་མོའི་བཟའ་ཟླ་ཆོས་སྐྱོང་གཉིས་ཀྱིས་ལྷ་ས་མི་དམངས་ཁྲིམས་ཁང་གི་མདུན་དུ་ཁོ་མོའི་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་ཀྱི་ཁྲིམས་ཆད་དང་འབྲེལ་བའི་སྔོན་ཆད་བཞིན་དགོས་འདུན་དོན་ཚན་གསུམ་བཏོན་ནས་ངོ་རྒོལ་བྱེད་སྐབས། ཕྱི་ཚེས་བཅུ་གསུམ་ཉིན་གྱི་ཉིན་གུང་ཙམ་ལ་འཛིན་བཟུང་དང་བཀག་ཉར་བྱས་ཡོད་པའི་འགྲེལ་བརྗོད་གནང་སོང། མགོན་པོ་སྐྱིད་ལགས་ཀྱིས་ད་ལོ་སྤྱི་ཟླ་གསུམ་པ་ནས་བརྒྱད་པ་བཅས་སུ་རིམ་པ་བཞིན་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་གློད་གྲོལ་དང་ཐུག་འཕྲད། དྲང་བདེན་མིན་པའི་ཁྲིམས་ཆད་ལ་བསྐྱར་ཞིབ་བྱེད་དགོས་པའི་ངོ་རྒོལ་བྱས་ཡོད་པ་དང་ངོ་རྒོལ་གྱི་སྐབས་དེ་དག་ལ་རྒྱ་ནག་ཉེན་རྟོག་པས་མགོན་པོ་སྐྱིད་ལགས་སུ་གཅར་རྡུང་དྲག་པོ་བྱས་ཡོད་པ་རེད། བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་ལགས་ནས་འབྲས་ལྗོངས་མངའ་སྡེའི་གཞུང་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་གྱི་ཕེབས་སྒྲིག་ཧ་ཅང་གཟབ་རྒྱས་ཞུས་པར་ཐུགས་རྗེ་ཆེ་ཞུས་གནང་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་གིས་ཁ་སང་ཚེས་བཅུ་གཉིས་ཉིན་ཁུལ་དེའི་དབུས་གཙང་ཆོལ་ཁའི་གོ་སྒྲིག་འོག

ཡང་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོ་འབྲས་ལྗོངས་མངའ་སྡེའི་གྲོས་ཚོགས་ཀྱི་ཚོགས་གཙོ་སྐུ་ཞབས་ཨ་རུན་ཨུ་པིར་ཏི་མཆོག་དང་ཤིང་ནགས་བློན་ཆེན་ཀརྨ་བློ་གྲོས་ལགས་ཁུལ་དེའི་སེ་ར་བྱེས་མཁན་པོ་ས་གནས་འགོ་འཛིན་བོད་མི་མང་སྤྱི་འཐུས་དབུ་དཀར་ཚང་ལགས་སོགས་གནད་ཡོད་དཔོན་རིགས་ཁག་ཅིག་ཀྱང་ཕེབས་ཞུགས་གནང་འདུག་ལ་གྲོས་ཚོགས་ཀྱི་ཚོགས་གཙོ་དང་ཤིང་ནགས་བློན་ཆེན་རྣམ་གཉིས་ནས་ཀྱང་གསུང་བཤད་གནང་ཡོད་འདུག། USAID ཞེས་པའི་ཨ་རིའི་རོགས་ཚོགས་ངོས་ནས་རྒྱ་གར་དང་བལ་ཡུལ་གནས་སྡོད་སྐྱབས་བཅོལ་བོད་མིར་རོགས་དངུལ་རྒྱབ་སྐྱོར་གནང་ཕྱོགས་དང་འབྲེལ་ཏེ་ཞིབ་འཇུག་ལས་དོན་ཞིག་བརྩམས་ཡོད་པ་རེད། དེ་ཡང་བོད་མིའི་གནས་སྟངས་ཞིབ་འཇུག་དེའི་དམིགས་ཡུལ་གཙོ་བོ་ནི་ཨ་རིའི་རོགས་ཚོགས་ཀྱི་ལས་གཞིའི་དམིགས་ཡུལ་དོན་འཁྱོལ་དང་མ་འོངས་ལས་འཆར་དང་འབྲེལ་བའི་བསམ་ཚུལ་རྒྱུས་ལོན་ཡོང་ཐབས་སྐོར་ཞིག་ཡིན་ཞིང། ཞིབ་འཇུག་ལས་དོན་དེ་ཉིད་ཨ་རིའི་རོགས་ཚོགས་ཀྱིས International Development Group ཞེས་པའི་རྒྱལ་སྤྱིའི་ཡར་རྒྱས་ཚན་པ་ལ་བཀོད་མངགས་གནང་ཡོད་ལ་ཞིབ་འཇུག་དེ་ལ་མཚོན་ན་མ་འོངས་པར་ཨ་རིས་བོད་མིར་རོགས་དངུལ་མཁོ་སྤྲོད་གནང་ཕྱོགས་ཐད་གལ་གནད་ཆེན་པོ་ཆགས་ཀྱི་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་རྒྱལ་སྤྱིའི་ཡར་རྒྱས་ཚན་པའི་ལས་བྱེད་རྣམས་ཀྱིས་ཞིབ་འཇུག་ལས་དོན་དང་འབྲེལ་ཏེ་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ཀྱི་དྲུང་ཆེ་གཙོས་པའི་ཚན་པའི་འགན་འཛིན་དང་ལས་འཆར་འགན་འཛིན་རྣམས་དང་ཐུག་འཕྲད་གནང་སྟེ་ཞིབ་འཇུག་དེའི་གྲུབ་འབྲས་ཀྱིས་ཨ་རིའི་རོགས་ཚོགས་ངོས་ནས་རྒྱ་བལ་གནས་སྡོད་བོད་མིར་རོགས་དངུལ་རྒྱབ་སྐྱོར་གནང་ཕྱོགས་ལ་ཤུགས་རྐྱེན་ཆེན་པོ་སྤྲད་ངེས་ཡིན་ཞིང། ཞིབ་འཇུག་ལས་དོན་གཉེར་སྐབས་ཉམས་ཞིབ་པ་རྣམས་ནས་ལས་དོན་དེ་གཉེར་བར་གཙོ་བོ་དཔལ་འབྱོར་ཡར་རྒྱས་དང་འཚོ་ཐབས་ཀྱི་གོ་སྐབས། བོད་ཀྱི་རིག་གཞུང་རྒྱུན་འཛིན་དང་སྤྱི་ཚོགས་རྒྱུན་གནས་བཅས་དོན་གནད་གསུམ་ཐོག་གཙོ་བོ་དོ་སྣང་གནང་གི་ཡོད་པ་བཅས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་བཀོད་འདུག། ཡང་བོད་མི་མང་སྤྱི་འཐུས་ཚོགས་གཙོ་མཆོག་གིས་རྡ་རམ་ས་ལར་འཚོགས་པའི་ཧི་མ་ལའི་དུས་སྟོན་གྱི་མཇུག་བསྡོམས་མཛད་སྒོར་གཏམ་བཤད་གནང་ཡོད་པའི་གནས་ཚུལ་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་གནས་ནང་གནས་ཚུལ་སྤེལ་བར་ལྟར་ན་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ཁ་ས་བོད་ཀྱི་ཟློས་གར་ཚོགས་པའི་ཚོགས་ཁང་དུ་ཧི་མ་ལའི་དུས་སྟོན་གྱི་མཛད་སྒོ་ཉིན་མཐའ་མའི་མཇུག་བསྡོམས་ཉིན་མོར་སྐུ་མགྲོན་གཙོ་བོར་གདན་ཞུས་ལྟར་ཕེབས་ཏེ་གཏམ་བཤད་སྤེལ་བའི་ནང། འཕགས་བོད་མཛའ་འབྲེལ་ཚོགས་པའི་ངོས་ནས་ལོ་ལྟར་ཧི་མ་ལའི་དུས་སྟོན་གོ་སྒྲིག་གནང་བ་དེ་བརྒྱུད་ནས་རྒྱ་གར་ཡུལ་མི་དང་བོད་མི་ཚོའི་དབར་རིག་གཞུང་བརྗེ་ལེན་ཙམ་མ་ཡིན་པར་མཐུན་སྒྲིལ་གྱི་ཁོར་ཡུག་བསྐྲུན་གྱི་ཡོད་པར་བསྔགས་བརྗོད་ཞུ་རྒྱུ་ཡིན་ཞེས་གསུངས་འདུག་ལྷག་པར་དུ་འདས་པའི་ལོ་ངོ་དྲུག་ཅུ་ལྷག་ཙམ་རིང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་བོད་མིའི་སྒྲིག་འཛུགས་བོད་མི་མང་རྣམས་བཞུགས་སྒར་རྡ་རམ་ས་ལར་བཞུགས་གནས་ལྟ་བུར་ཡོད་པའི་དུས་ཡུན་དེའི་རིང་རྒྱ་གར་གཞུང་མང་གཉིས་དང་ལྷག་པར་དུ་ཧི་མ་ཅལ་མངའ་སྡེའི་གཞུང་དང་མང་ཚོགས་ནས་མཐུན་འགྱུར་དང་ཕྱར་གྲུ་མཉམ་འདེགས་ཀྱི་རྣམ་པ་བསྟན་གནང་གི་ཡོད་པར་ཤིན་ཏུ་བཀའ་དྲིན་ཆེ་ཞུ་རྒྱུ་ཡིན་ཞེས་གསུངས་འདུག་མཇུག་བསྡོམས་མཛད་སྒོའི་ཐོག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་འཕགས་བོད་མཛའ་འབྲེལ་ཚོགས་པའི་ཚོགས་གཙོ་ཨ་ཇིད་ནི་ཧ་རི་གིས་གཙོས་སྤྱི་འཐུས་རྒྱུན་ལས་ཁག་ཅིག་ནས་མཉམ་ཞུགས་གནང་ཡོད་པ་རེད། ཧི་མ་ལ་ཡའི་དུས་སྟོན་སྐབས་རྒྱ་གར་དང་བོད་པ་ལྷག་པར་དུ་ཧི་མ་ཅལ་མངའ་སྡེའི་ནང་གི་རྒྱ་གར་ཡུལ་མིའི་གཞས་དང་ཞབས་བྲོ་སོགས་ཀྱི་ལམ་ནས་སྲུང་བརྩི་ཞུ་སྲོལ་ཡོད་པ་དང་དུས་ཚོད་ཀྱང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་པའི་དུས་ཚིགས་ཀྱི་ཉིན་གཉིས་ཀྱི་རྗེས་སུ་འཚོགས་ཀྱི་ཡོད་པ་ཞིག་ཡིན་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཐེ་ཝན་ནང་རྒྱལ་ཡོངས་འོས་བསྡུ་སླེབས་ལ་ཉེ་བའི་སྐབས་འདིར་བོད་དོན་དང་འབྲེལ་བའི་གཏམ་བཤད་སྐོར་སྐྱོད་ཀྱི་ལས་འགུལ་ཞིག་སྤེལ་འདུག་དེ་ཡང་ཐེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ཁང་ནས་གནས་ཚུལ་སྤེལ་གསལ་ལྟར་ན་ཐེ་ཝན་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་སྲིད་འཛིན་དང་རྒྱལ་ཡོངས་འོས་བསྡུ་བྱེད་ཀྱི་ཡོད་པ་དང། དེའི་གོང་འོས་མི་སོ་སོའི་ངོས་ནས་འོས་བསྡུ་དང་འབྲེལ་བའི་དྲིལ་བསྒྲགས་སྤེལ་བཞིན་པའི་དུས་ཚོད་དང་བསྟུན་ཏེ་ཟླ་བ་འདིའི་ཚེས་བཞི་ནས་བརྒྱད་བར་ཉིན་གྲངས་ལྔའི་རིང་ཐེ་ཝན་ནང་བོད་དང་རྒྱ་ནག་གཉིས་ཀའི་འབྲེལ་ཡོད་བརྗོད་གཞིའི་ཐོག་གཏམ་བཤད་སྤེལ་རྒྱུའི་ལས་རིམ་ཞིག་གོ་སྒྲིག་ཞུས་འདུག་གོང་ཞུས་གཏམ་བཤད་སྐོར་སྐྱོད་ཀྱི་ལས་འགུལ་འདི་བཞིན་གོ་སྒྲིག་ཞུ་མཁན་ཐེ་ཝན་ནང་གི National Yang Ming Chiao Tung University ཞེས་པའི་གཙུག་ལག་སློབ་གཉེར་ཁང་ནང་སྤྱི་ཚོགས་ཚན་རིག་དང་འགྲོ་བ་མིའི་རིན་ཐང་གི་གནད་དོན་ཐད་ཉམས་ཞིབ་གནང་མཁན་སྒྲོལ་མ་ཚེ་རིང་ལགས་ནས་གོ་སྒྲིག་ཞུས་པ་ཞིག་ཡིན་པ་རེད། ཁོང་གིས་རྒྱ་གར་ནས International Tibet Network འམ་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་གི་འབྲེལ་ཡོད Doctor། བློ་བཟང་དབྱངས་མཚོ་ལགས་དང་ཀོལ་ཀ་ཏའི་གཙུག་ལག་སློབ་གཉེར་ཁང་ནས་ཕྱག་ལས་གནང་མཁན Doctor འཇིགས་མེད་ཡེ་ཤེས་ལགས། རྒྱ་ནག་གི་གནད་དོན་ཐད་ཐབས་ཇུས་དང་ཉམས་ཞིབ་བསྟི་གནས་ཁང་གི་ཨ་པ་ལྷ་མོ་ལགས་བཅས་མགྲོན་འབོད་གནང་སྟེ་ཁོང་སོ་སོའི་ངོས་ནས་བོད་དོན་དང་འབྲེལ་བའི་བརྗོད་གཞིའི་ཐོག་གཏམ་བཤད་སྤེལ་གནང་འདུག་དེ་ཡང་གོང་ཞུས་གཏམ་བཤད་ཀྱི་ལས་རིམ་འགོ་བརྗོད་དུ། Seven Decades of the Tibet and China Conflict། Core Issues and Future Prospects འམ་ལོ་ངོ་བདུན་ཅུའི་རིང་གི་བོད་དང་རྒྱ་ནག་གི་དཀའ་རྙོག་གི་གནད་དོན་དང་མ་འོངས་པའི་རེ་བ་ཅེས་པའི་བརྗོད་གཞིའི་ཐོག་ནས། འཛམ་གླིང་ནང་ཕྱི་ལོ་ཉིས་སྟོང་ཉི་ཟག་སུམ་ལོར་རྒྱ་ནག་གི་ལྟ་ཕྱོགས་ཟེར་བའི་བགྲོ་གླེང་དབུ་འབྱེད་ཀྱི་ཐོག་ཐེ་ཝན་ཕྱི་སྲིད་བློན་ཆེན Joseph Wu མཆོག་ཀྱང་ཕེབས་ཡོད་འདུག་ལ་ཚོགས་འདུ་དེའི་ཐོག་མཉམ་ཞུགས་ཕྱི་ནང་གི་འབྲེལ་ཡོད་མི་སྣ་སུམ་བརྒྱ་ཙམ་ནས་གནང་ཡོད་པ་རེད། བགྲོ་གླེང་དེའི་སྐབས Doctor བློ་བཟང་དབྱངས་མཚོ་ལགས་དང་ཨ་པ་ལྷ་མོ་ལགས་གཉིས་ནས་བོད་ནང་རྒྱ་ནག་གཞུང་དང། གཞུང་གིས་ཆོས་དང་རིག་གཞུང་ཐོག་དམ་དྲག་ཤུགས་ཆེ་བྱེད་བཞིན་པ་དང། ལྷག་པར་དུ་དེང་དུས་འཕྲུལ་རིག་བརྒྱུད་ནས་བོད་མིར་དོགས་གཞི་ཡོད་མཁན་ཙམ་མ་ཡིན་པར་དེ་དག་གི་ནང་མི་ཚོའི་ཐོག་ནས་དོགས་ཟོན་གྱི་སོ་ལྟ་བྱེད་ཀྱི་ཡོད་པ། དེ་དང་ཕྱོགས་མཚུངས་འཛུགས་སྐྲུན་ཡར་རྒྱས་ཀྱི་མིང་ཐོག་ནས་བོད་ནང་གི་ཁོར་ཡུག་རྩ་མེད་བཟོ་གི་ཡོད་པ་སོགས་ཀྱི་དཔྱད་ཞིབ་སྙན་ཐོ་བཏོན་འདུག། ཡང་གོང་ཞུས་གནས་ཚུལ་ནང་གསལ་ལྟར་ན་ཟླ་བ་འདིའི་ཚེས་དྲུག་ཉིན་བོད་དང་ཐེ་ཝན་འགྲོ་བ་མིའི་ཐོབ་ཐང་བསྟི་གནས་ཁང་དང་ཟུང་འབྲེལ་གྱི་ཐོག་ནས་གཏམ་བཤད་གནང་མཁན་གསུམ་ཡོད་པའི་ཁོངས་སུ་བོད་མི་མང་སྤྱི་འཐུས་བློ་བཟང་སྲི་ཐར་ལགས་ནས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱི་གཞུང་འཛིན་འོག་བོད་ནང་བོད་མི་ཚོའི་ངོ་བོ་དང་རིག་གཞུང་རྩ་མེད་གཏོང་བཞིན་པ་བོད་མི་ཚོར་བཙན་ཤེད་ཀྱི་ཐོག་ནས་འབྲོག་ས་ནས་གཞིས་སྤོས་བྱེད་བཅུག་པའི་སྲིད་བྱུས་དེའི་འོག་ནས་བོད་མི་ཚོའི་འཚོ་བའི་རྟེན་གཞིར་དཀའ་ངལ་འཕྲད་བཞིན་པ་སོགས་ཀྱི་སྐོར་གཏམ་བཤད་གནང་འདུག། དེ་ནས་རིམ་བཞིན་གོ་སྒྲིག་གནང་མཁན་ཚོས་དམིགས་བསལ་རྒྱ་ནག་གཞུང་ནས་བོད་མི་ཚོའི་ཐོག་འཛིན་པའི་སྲིད་བྱུས་མང་པོས་དཀའ་ངལ་འཕྲད་བཞིན་པ་རྣམས་ངོ་སྤྲོད་གནང་ཡོད་པ་རེད། སྐོར་སྐྱོད་ཀྱི་དུས་ཚོད་འདི་ནི་ད་ལྟའི་ཐེ་ཝན་ནང་རྒྱལ་ཡོངས་འོས་བསྡུ་སླེབས་ལ་ཉེ་བའི་སྐབས་ཡིན་དུས་རྒྱ་ནག་གི་བྱ་སྤྱོད་ཐེར་འདོན་བྱས་པའི་ལས་འགུལ་ཞིག་ཀྱང་ཆགས་ཀྱི་ཡོད་འདུག། ཨ་མི་རི་ཀའི་གྲོས་ཚོགས་ཀྱིས་རྒྱ་ནག་དང་དཔལ་འབྱོར་ཐད་འགྲན་རྩོད་གནང་སྟངས་ལ་དྲག་ཤུགས་ཆེ་བའི་བཞེངས་ཕྱོགས་འཛིན་ནས་ཨ་རིས་རྒྱ་ནག་དང་དཔལ་འབྱོར་གྱི་འབྲེལ་ལམ་བསྐྱར་སྒྲིག་གནང་དགོས་སྐོར་རེས་གཟའ་མིག་དམར་ཉིན་འབོད་སྐུལ་གནང་འདུག་རྒྱ་ནག་ཐོག་གི་ཨ་རིའི་གྲོས་ཚོགས་འོག་མའི་ཚོགས་ཆུང་གིས་རྒྱ་ནག་དམར་ཤོག་ཚོགས་པའི་སྐོར་ཤོག་གྲངས་ལྔ་བཅུ་ང་གསུམ་བྱས་པའི་སྙན་ཐོ་ཞིག་རེས་གཟའ་མིག་དམར་ཉིན་འདོན་སྤེལ་གནང་བ་དང་སྦྲགས་ཨ་རིའི་བཟོ་གྲྭའི་འགོ་ཁྲིད་ཁག་དང་མཁས་དབང་ཁག་མཇལ་འཕྲད་ཀྱིས་གསན་ཞིབ་གནང་སྐབས་ཨ་མི་རི་ཀས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དང་དཔལ་འབྱོར་ཐོག་ནས་འབྲེལ་བ་བྱེད་སྐབས་ཨ་རི་རང་ཉིད་ཀྱི་རྒྱལ་ཡོངས་བདེ་འཇགས་སྲུང་སྐྱོབ་དང་དཔལ་འབྱོར་གྱི་བརྟན་སྲུང། རང་གི་གཞི་རྩའི་རིན་ཐང་གཙོ་བཟུང་སྒོ་ནས་ལམ་བུར་བསྐྱོད་དགོས་པའི་དཔེ་རིས་གསར་པ་ཞིག་ངེས་པར་དུ་དགོས་སྐོར་སྙན་ཐོ་དེའི་ནང་བརྗོད་འདུག་སྙན་ཐོ་དེའི་ནང་གསལ་ཡོངས་རྫོགས་སྐོར་འཕྲལ་དུ་ཨ་རིའི་གྲོས་ཚོགས་འཐུས་མི་རྣམས་ཀྱིས་བགྲོ་གླེང་སོགས་གནང་རྒྱུ་མིན་རུང་མ་འོངས་པར་དེའི་ཐོག་ཨ་རིའི་སྤྱི་མཐུན་ཚོགས་པ་དང་མང་གཙོ་ཚོགས་པ་གཉིས་ཀྱི་ཐུན་མོང་གི་གྲོས་གཞི་ཡོང་བར་ཐུགས་རེ་གནང་གི་ཡོད་པ་རེད། ཨ་རིའི་གྲོས་ཚོགས་འོག་མའི་རྒྱ་ནག་ཐོག་གི་ཚོགས་ཆུང་གིས་བཏོན་གནང་བའི་དགོངས་འཆར་དེ་དག་གི་ཁོངས་སུ་རྒྱ་ནག་གི་དངོས་ཟོག་ཐོག་བཀལ་བའི་ད་ལྟའི་དཔྱ་ཁྲལ་ཁག་དབྱེ་བ་ནས་རྒྱ་ནག་གི་ཚོང་འབྲེལ་གྲོས་མཐུན་གྱི་སྒྲིག་གཞི་དང་ཁས་ལེན་དམ་བཅའ་ཁག་ལ་བརྩི་བཀུར་ཞུ་རུ་འཇུག་དགོས་སྐོར་སོགས་འཁོད་ཡོད་འདུག་ལ། ད་དུང་དེའི་ཁ་སྣོན་དུ་འཛམ་གླིང་ཚོང་དོན་ལྷན་ཚོགས་ཀྱིས་བཅོས་བསྒྱུར་བཏང་བའི་རྩ་འཛིན་ཁག་ལ་བརྩི་སྲུང་ཞུ་གི་མེད་པ་ཡང་བཀོད་གནང་འདུག་གོང་ཞུས་སྙན་ཐོ་དེ་ནི་ཨ་རིའི་སྲིད་འཛིན་ཇོ་བྷའི་ཌེན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་རྣམ་གཉིས་ཨ་རི་ནང་ཟླ་བ་སྔོན་མར་མཇལ་འཕྲད་བཀའ་མོལ་གནང་སྟེ་ཡུལ་གྲུ་གཉིས་དབར་ཕན་ཚུན་དམག་དོན་འབྲེལ་ལམ་བསྐྱར་གསོ་དང་གཞན་ཡང། མཉམ་འབྲེལ་ཇེ་ཤུགས་ཆེ་རུ་གཏོང་རྒྱུའི་མོས་མཐུན་བྱུང་བའི་རྗེས་སུ་བཏོན་པ་ཞིག་ཡིན་འདུག་ཨ་རིའི་གྲོས་ཚོགས་འོག་མའི་རྒྱ་ནག་ཐོག་གི་ཚོགས་ཆུང་གི་ཚོགས་གཙོ་མཱཡེཀ་གྷེ་ལ་གྷར་དང་གྲོས་ཚོགས་གྲོས་ཚོགས་འཐུས་མི་སྐུ་ཞབས་རཱ་ཇཱ་ཀིར་ཤི་ན་མོར་ཐི་རྣམ་གཉིས་ཀྱིས་གོང་ཞུས་དགོངས་ཚུལ་བཏོན་པ་ཁག་ལ་བརྟེན་ནས་རྒྱ་ནག་གི་དམག་དོན་རྒྱ་སྐྱེད་གཏོང་རྒྱུ་དང་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པ་ཁག་ལ་ཨ་རིའི་མ་རྩ་འཛུགས་རྒྱུ་དང་བཟོ་རྩལ་རིག་གནས་བདེ་སྤྱོད་གཏོང་རྒྱུ་སྔོན་འགོག་ཐུབ་རྒྱུ་ཡིན་ལུགས་བསྒྲགས་གཏམ་ཞིག་སྤེལ་བའི་ནང་གསལ་འདུག། གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་ཡ་ལ། རྒྱ་ནག་གིས་ཐའེ་ཝན་གྱི་གནམ་དམག་གནམ་གྲུ་གཏོང་མཁན་ཁ་ལོ་བ་ཞིག་ལ་ཨ་རིའི་དམག་མིའི་ཐད་འཕུར་གནམ་གྲུ་ཞིག་བཙན་ཁྲིད་བྱེད་རྒྱུར་ཌོ་ལར་ས་ཡ་བཅོ་ལྔ་ལྐོག་རྔན་སྤྲོད་ཐབས་བྱས་པའི་གནས་ཚུལ་འདུག་དེ་ཡང་ཐའེ་ཝན་གྱི་དྲ་རྒྱའི་དུས་དེབ་སི་ཏི་ཞེས་པའི་ནང་གནས་ཚུལ་བཀོད་དོན་བྱུང་བར་གཞིགས་ན་ཐོག་མའི་འཆར་གཞིར་ཐའེ་ཝན་གྱི་མཁའ་དབྱིངས་ཐད་འཕུར་གནམ་གྲུ་གཏོང་མཁན་རུས་མིང་ལ་སེ། ཞེས་པར་ཨ་མི་རི་ཀའི། གནམ་དམག། ཐད་འཕུར་གནམ་གྲུ། Chinook། ཞེས་པ་དེ་དག་བཙན་ཁྲིད་བྱེད་རྒྱུར་ཨ་རིའི་ཌོ་ལར། དྲུག་སྟོང་སུམ་བརྒྱ་བཞི་བཅུ་ཞེ་ལྔ་ཟླ་རེར་རྔན་པ་སྤྲོད་རྒྱུར་འཆར་གཞི་བཏོན་ཡོད་ཀྱང་ཁོ་པས་ཁས་ལེན་མ་བྱས་པར་བརྟེན་རྒྱ་ནག་གི་སོ་མྱུལ་བའི་འབྲེལ་ཡོད་ཚོས་བསྐྱར་དུ་ཁ་ལོ་བ་དེའི་སར་ཡོང་ནས་རྐུ་ཁྱེར་བྱེད་རྒྱུའི་ལྐོག་རྔན་གྱི་དངུལ་འབོར་ཨ་མི་རི་ཀའི་ཌོ་ལར་ས་ཡ་བཅོ་ལྔ་སྤྲོད་རྒྱུའི་ཁས་ལེན་བྱས་ཡོད་ལུགས་བཀོད་འདུག་ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་ནས་བཀོད་པ་ལྟར་ན South China Morning Post ཞེས་པའི་གསར་འགྱུར་བརྒྱུད་ལམ་ནང་བཏོན་པའི་གནས་ཚུལ་ཞིག་ལུང་འདྲེན་བྱས་པར། རྒྱ་ནག་སྐམ་ས་ཆེན་པོའི་སོ་མྱུལ་བའི་འབྲེལ་ཡོད་ཚོས་ཐའེ་ཝན་གྱི་གོང་ཞུས་གནམ་གྲུའི་ཁ་ལོ་བ་ལ་གནམ་གྲུ་བརྡ་རྟགས་གཏོང་བའི་སྐབས་རྒྱ་ནག་གི་དམག་དོན་ཚན་པ་ཚོ་ཐའེ་ཝན་མཚོ་ཁའི་ཉེ་འཁྲིས་སུ་དམག་སྦྱོང་བྱེད་བཞིན་པའི་ས་ཁུལ་དུ་དམའ་བོའི་ཐོག་ནས་གཏོང་དགོས་ལུགས་བཤད་ཡོད་ལུགས་བཀོད་འདུག་གནས་ཚུལ་ནང་མུ་མཐུད་བཀོད་པར་ལྟར་ན་ཐའེ་ཝན་གྱི་བདེ་སྲུང་བློན་ཆེན་མཆོག་གིས་བདུན་ཕྲག་འདིའི་གཟའ་ཟླ་བའི་ཉིན་གྲོས་ཚོགས་ནང་འདི་ལྟ་བུའི་གནས་ཚུལ་ཐོས་པའི་སྐབས་ཧ་ཅང་བློ་འཚབ་བྱུང་ལ་གནད་དོན་འདིའི་ཐད་འབྲེལ་བ་དང་དོགས་གཞི་ཡོད་པ་རྣམས་ཀྱི་ཐོག་ཁྲིམས་ཐོག་ནས་སྟངས་འཛིན་ནན་པོ་ཞིག་བྱེད་དགོས་རྒྱུ་གལ་ཆེན་པོ་རེད་ཅེས་གསུངས་ཡོད་འདུག། འོན་ཀྱང་གོང་ཞུས་གནད་དོན་འདིའི་ཐད་ད་ལྟའི་ཆར་རྒྱ་ནག་དང་ཐའེ་ཝན་བདེ་སྲུང་ལས་ཁུངས་གཉིས་ཀའི་ངོས་ནས་འདི་བྱས་འདི་མིན་གྱི་གསལ་བཤད་གང་ཡང་བྱས་མེད་པ་རེད། ཡང་གོང་ཞུས་དྲ་རྒྱའི་དུས་ཐེག་པའི་གསར་འགྱུར་བརྒྱུད་ལམ་ན་གནས་ཚུལ་སྤེལ་བའི་ནང་དོགས་གཞི་ཅན་གྱི་གནམ་གྲུའི་ཁ་ལོ་བ་དེ་བཞིན་ད་ཆ་འཛིན་བཟུང་དོ་དམ་བྱས་ཡོད་འདུག། ད་ལོའི་སྤྱི་ཟླ་བཅུ་གཅིག་པའི་ནང་རྒྱ་གར་གྱི་མ་ཤས་ཁྲོམ་རའི་རིན་ཐང་ཧོང་ཀོང་གི་མ་ཤས་ལས་ཆེ་བ་ཆགས་ཏེ་ད་ཆ་རྒྱ་གར་གྱི་མ་ཤས་ཁྲོམ་རའི་རིན་ཐང་འཛམ་གླིང་ནང་གི་ཨང་བདུན་པར་གྱུར་ཡོད་ཅིང་མ་ཤས་ཁྲོམ་རའི་མ་རྩ་ཨ་སྒོར་ཁྲག་ཁྲིག་ཆེན་པོ་སུམ་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལ་སླེབས་ཡོད། གྲུབ་འབྲས་དེ་ནི་རྒྱ་གར་གྱི་མ་ཤས་ཁྲོམ་རའི་བརྒྱ་ཆ་ལྔ་བཅུ་ཐམ་པའི་བརྟན་རྩིས་ཀྱི་གྲུབ་འབྲས་བརྟན་པོ་བྱུང་བ་དེས་ད་ལོར་ཡང་བརྒྱ་ཆ་བཅུ་དྲུག་འཕར་ཡོད་པ་མ་ཟད་མུ་མཐུད་དུ་ལོ་ངོ་བརྒྱད་རིང་ལ་བསྟུད་མར་འཕར་ནུས་བྱུང་ཡོད་པ་རེད། དེ་ལས་ལྡོག་སྟེ་ཧོང་ཀོང་གི་ཧང་སེན་རྟགས་ཅན་གྱི་ཚོང་རའི་གནས་བབ་ནི་བརྒྱ་ཆ་བཅུ་དྲུག་མར་ཆག་ཡོད་ཅིང་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་ཚོང་ར་ཞན་ཤོས་སུ་གྱུར་ཡོད་པ་རེད། བརྒྱུད་ལམ་ཁང་གི་གནས་ཚུལ་ནང་གསལ་ལྟར་ན། རྒྱ་གར་གྱི་མ་ཤས་ཁྲོམ་རའི་ལམ་ལྷོངས་དེ་རྒྱུ་རྐྱེན་འགའ་ཤས་ལ་བརྟེན་ནས་བྱུང་བ་ཞིག་ཡིན་པས་དེ་ནི་དངུལ་འཛིན་མ་དངུལ་གྱི་བབ་ཚད་ཆེ་རུ་ཕྱིན་པ་དང་རྒྱལ་ཁབ་ནང་ཁུལ་ནས་མཉམ་ཞུགས་ཇེ་ཆེ་ཨ་རིའི་དངུལ་ཁང་གི་ཡོང་འབབ་མར་ཆག་པ་སོགས་གོ་ལའི་སྤྱི་ཡོངས་ཀྱི་གནས་སྟངས་བཟང་པོ་དེ་དག་གིས་རྒྱ་གར་མ་ཤས་ཁྲོམ་རའི་འཕེལ་རྒྱས་ལ་མཐུན་འགྱུར་བྱས་ཡོད་པ་རེད། དེའི་ཐོག་དཔྱད་ཞིབ་པ་ཚོས་མ་འོངས་པའི་མང་ཚོགས་འོས་བསྡུའི་ནང་རྒྱ་གར་གྱི་གཞུང་འཛིན་ཚོགས་པ Bharatiya Janata Party ཞེས་པའི་ཚོགས་པར་རྒྱལ་ཁ་ངེས་ཅན་ཞིག་ཐོབ་སྲིད་པའི་ཚོད་དཔག་བྱས་ཡོད་ཅིང་དེས་ཁྲོམ་རའི་བསམ་ཚུལ་སྔར་ལས་ཇེ་ཆེར་འགྲོ་སྲིད་པ་རེད། HSBC ཞེས་པའི་ཁེ་ལས་ཀྱི་འཐབ་ཇུས་པ་ཚོས་མ་འོངས་པའི་ལོ་དེར་དངུལ་ཁང་དང་འཕྲོད་བསྟེན་ནུས་ཤུགས་ཀྱི་སྡེ་ཚན་རྣམས་མདུན་སྐྱོད་བྱེད་པར་མཐུན་རྐྱེན་འཛོམས་པོ་ཡོད་པ་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཡང་ཕྱོགས་གཞན་ཞིག་ནས་ཧོང་ཀོང་གི་དཔལ་འབྱོར་ལ་དཀའ་ངལ་འཕྲད་ཡོད་པ་མ་ཟད་མ་ཤས་ཁྲོམ་རའི་ལས་བབ་ཀྱང་ཉམས་རྒུད་དུ་འགྲོ་བཞིན་ཡོད། མུའུ་ཀྲི་ཞེས་པའི་ཁྲོམ་ར་དཔྱད་ཞིབ་ལས་ཁང་ནས་ཉེ་ཆར་ཧོང་ཀོང་དང་རྒྱ་ནག་དབར་གྱི་དཔལ་འབྱོར་དང་ཆབ་སྲིད། དངུལ་རྩིས་བཅས་ཀྱི་འབྲེལ་ལམ་རྣམས་ལུང་འདྲེན་བྱས་ཏེ་ཧོང་ཀོང་གི་གནས་སྟངས་བརྟན་པོ་ནས་ངན་ཕྱོགས་སུ་གྱུར་ཡོད་པ་གསུངས་ཡོད་པ་རེད། གཞི་རྩའི་ཧོང་ཀོང་གཞུང་གིས་ཀྱང་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཐོན་སྐྱེད་རྩ་འབོར་གྱི་འཕེལ་རྒྱས་སྔོན་དཔག་ལ་བསྐྱར་བཅོས་བྱས་ཏེ་སྔོན་དཔག་བྱས་པའི་བརྒྱ་ཆ་བཞི་དང་ལྔ་ནས་བརྒྱ་ཆ་གསུམ་ཚེག་གཉིས་མར་ཆག་ཡོད་པ་རེད། ས་ཆའི་ཡུལ་བབ་ཆབ་སྲིད་ཀྱི་ཛ་དྲག་གནས་སྟངས་དང་དཔལ་འབྱོར་གྱི་གནས་སྟངས་དམ་དྲག་བཅས་ཀྱིས་མ་འཛུགས་དང་ཕྱིར་གཏོང། འཛད་སྤྱོད་པའི་འདུ་ཤེས་བཅས་ལ་མུ་མཐུད་ནས་གནོན་ཤུགས་སྤྲོད་བཞིན་ཡོད་པ་རེད། འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་རིང་མིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆིབས་བསྒྱུར་གནང་གི་ཡོད་པའི་གྲ་སྒྲིག་གནང་བཞིན་པའི་སྐོར་པད་མ་དངོས་གྲུབ་ལགས་ཀྱིས་འབྲེལ་ཡོད་ལ་བཀའ་འདྲི་ཞུས་ཏེ་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་རྒྱ་གར་བྱང་ཤར་སྒང་ཏོག་དང་ས་ལུ་ཀ་ར་གཉིས་ཀྱི་ནང་ཆོས་འབྲེལ་མཛད་འཆར་ཁག་གྲུབ་མཚམས་སུ་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་འདི་ཚེས་བཅོ་ལྔ་ཉིན་ཞབས་སོར་འཁོད་གནང་མཛད་ཀྱི་ཡོད་པ་ལྟར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་སྔ་རྗེས་རིམ་པས་གནང་བ་ལ་བརྟེན་ནས། འཕགས་བོད་གཉིས་ཀའི་འབྲེལ་ཡོད་ལས་སྣེ་རྣམ་པས་ཆིབས་བསྒྱུར་གྱི་གྲ་སྒྲིག་གནང་སྒོ་ཁག་ཕན་ཚུན་རྒྱུས་མངའ་ཡོད་དུས་སྔར་དང་མི་འདྲ་བར་ལས་སླ་པོ་ཞིག་ཆགས་ཡོད་སྐོར། ཆིབས་བསྒྱུར་གྲ་སྒྲིག་ཚོགས་ཆུང་ཁོངས་སུ་ཡོད་པ་རྡོ་རྗེ་གདན་དུ་རྟེན་གཞི་གནང་བའི་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་འགན་འཛིན་དགེ་བཤེས་བསྟན་འཛིན་དཀོན་མཆོག་ལགས་ཀྱིས་གསུང་གནང་བྱུང་བ་མ་ཟད། ད་ལན་གོང་ས་མཆོག་གི་ཆིབས་བསྒྱུར་གྱི་གྲ་སྒྲིག་གནང་རྒྱུ་དེ་ནི་འདི་ལོའི་སྤྱི་ཟླ་དྲུག་པ་ཙམ་ཞིག་ནས། དབུ་འཛུགས་ཀྱིས་ཐོག་མར་གོང་ས་མཆོག་དང་གང་ཉིད་ཀྱི་སྐུ་འཁོར་ལྷན་རྒྱས་ཀྱི་བཞུགས་གནས་གྲ་སྒྲིག་གནང་རྒྱུས་མཚོན་པའི་གྲ་སྒྲིག་གནང་ཡོད་པ་མ་ཟད་ད་ལྟའི་ཆར་གོང་ས་མཆོག་གི་གསུང་ཆོས་གནང་ཡུལ་དུས་འཁོར་གསུང་ཆོས་ར་བའི་ནང་དབུ་གུར་སྐྲུན་རྒྱུ་སོགས་ཀྱི་ཕྱག་ལས་དབུ་འཛུགས་གནང་བཞུགས་པ་གསུངས་གནང་བྱུང། ད་ལྟའི་ཆར་ལ་དཔེར་ན། གསུང་ཆོས་ཀྱི་ཆེད་དུ་ཨ་ནི་གསུང་ཆོས་ར་བ་ནང་ལ་དབུ་གུར་ད་དེ་འདྲའི་ད་ལྟ German Technology གི་དབུ་གུར་ཆེན་པོ་དེ་འདྲ་ཞིག་བསྐྱོན་ཡོད་རེད། ཨ་ནི་དེའི

གཞུང་དང་འབྲེལ་ནས་སྨན་ཁང་ཁག་དྲུག་བདུན་ཞིག་བརྒྱབ་དགོས་པ་རེད། དེ་ནས་སྒེར་གྱི་སྨན་ཁང་དཔེར་ན་སྨན་རྩིས་ཁང་རེད། ད་ག་ནང་བཞིན་འཕྲོད་བསྟེན་ལྷན་ཁང་ནས་ད་སྨན་ཁང་ཆེ་ལྟར་ཞིག་སྐྱོན་དགོས་རེད། དེ་ཁོ་རང་ཚོའི Ambulance དང་ཆ་ཚང་ཡོད་རེད། དེ་མིན་ཡང་སྒེར་གྱི་སྨན་ཁང་འབྲས་སྤུངས་བློ་གསལ་གླིང་རེད། བོད་མིའི་སྒེར་གྱི་སྨན་ཁང་རེད་དེ་ཚང་མ་གང་ལྟར་གསུང་ཆོས་ར་བའི་ཕྱི་ལོགས་དེ་ལ་ཁོ་རང་ཚང་མ་དེ་གྲ་སྒྲིག་བྱས་ནས་བཞུགས་དགོས་པ་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་སྲུང་བྱའི་ཐད་རྒྱ་གར་དབུས་སའི་གཞུང་ནས་གལ་ཆེའི་དོན་ཆེན་བརྩིས་ཏེ། གྲ་སྒྲིག་འཐུས་ཚང་གནང་བཞུགས་པ་མ་ཟད་ད་ལན་གོང་ས་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་སྐབས་སྐུའི་སྲུང་བྱས་གཙོ་བོར་གྱུར་པའི་མི་མང་བདེ་འཇགས་སོགས་ཀྱི་ཆེད་རྒྱ་གར་ས་གནས་ཁག་ནས་ཉེན་རྟོག་པ་ཉིས་སྟོང་བདུན་བརྒྱ་ཙམ་ཞིག་ཆེད་གཏོང་གནང་གི་ཡོད་པ་རེད་འདུག། དེ་ནས་ད་ས་གནས་དེ་ག་རང་ལ་མི་མང་འདུ་འཛོམས་ཤུགས་ཆེན་པོ་ཡོད་དུས་ད་བོར་བརླག་འགྲོ་ཡག་དང་ད་ཅིག་མོ་ཊ་ཡར་མར་འགྲོ་དུས་བརྡབ་སྐྱོན་ཡོང་ཡག་དང་དེ་འདྲ་ཡོད་དུས་ཨ་ནི་མངའ་སྡེ་དེ་ག་རེ་ཟེར་དགོས་རེད་དེ་རྫོང་དཔོན་རྫོང་ཁ་ཤས་ནས་ཨ་ནི་ཡང་ཁོ་ཚོ་ཡང་ཉེན་རྟོག་པ་ཚོས་ང་འདུ་འཛོམས་བྱས་སྐོང་ཚོགས་བྱས་ཕལ་ཆེར་ངས་གོ་ཡག་བྱས་པ་ན་ཉིས་སྟོང་བདུན་བརྒྱ་སོགས་སྐོང་ཚོགས་བྱེད་ཀྱི་ཡོད་འདྲ་འདི་ད་ལྟ་མི་མང་ཚང་མ་གི་བདེ་འཇགས་དང་སྐྱབས་མགོན་རིན་པོ་ཆེའི་བདེ་འཇགས་ཆེད་དུ་སྐོང་ཚོགས་དེ་ཡང་རྡོ་རྗེ་གདན་བྱང་ཆུབ་མཆོད་རྟེན་ཆེན་མོའི་འཛིན་སྐྱོང་ལྷན་ཚོགས་ཀྱི་དྲུང་ཆེ། ཤྭེ་ཏཱ་མ་ཧཱ་ར་ཐི་ལགས་ཀྱིས་གསུངས་དོན་ལ། It's a very August སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྡོ་རྗེ་གདན་དུ་ཞབས་སོར་འཁོད་གནང་གྱི་ཡོད་པ་དེ་ནི་ས་གནས་ཙམ་མ་ཡིན་པར་བྷི་ཧར་མངའ་སྡེ་ཡོངས་ལ་སྐལ་བཟང་གི་དུས་སྐབས་ཤིག་ཡིན་དུས། མགོན་པོ་གང་ཉིད་ཀྱི་ཆིབས་བསྒྱུར་གྱི་གྲ་སྒྲིག་ཁག་རྒྱ་གར་དབུས་སའི་གཞུང་ནས་གནང་བཞིན་པ་དེར། ང་ཚོས་ཕྱར་གྲུ་མཉམ་འདེགས་ཀྱི་རྒྱབ་སྐྱོར་ཞུ་བཞིན་པ་རེད་ཅེས་གསུངས་གནང་བྱུང། གཞན་ཡང་འདི་ཚེས་བཅུ་བཞི་ཉིན་གོང་ས་མཆོག་གི་གསུང་ཆོས་ཞུ་བར་བཅར་མཁན་ཚོར་གོང་བཏགས་བཟོ་གནང་གི་ཡོད་པ་དགེ་བཤེས་བསྟན་འཛིན་དཀོན་མཆོག་ལགས་ཀྱིས་གསུངས་གནང་བྱུང། ད་ལྟ་པ་སིའི་དབུ་འཛུགས་གནང་ཡག་དེ། སྤྱི་ཟླ་བཅུ་གཉིས་ཀྱི་སྤྱི་ཚེས་བཅུ་བཞི་ནས་རེད་ཤག་ཨ་བདེ་སྲུང་ལས་བྱེད་ཁོང་ཚོ་ཚང་མ་ཕེབས་ཚར་ཚང་མ་གྲ་སྒྲིག་གནང་པའི་སྒང་རེད་ཤག་དེ་འདུག་ད།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། རྒྱ་གར་གཞུང་ནས་བོད་ནི་ལོ་རྒྱུས་ཐོག་རང་བཙན་གྱི་རྒྱལ་ཁབ་ཞིག་དང་རྒྱ་ནག་གིས་བཙན་བཟུང་བྱས་པ་ངོས་འཛིན་ཡོང་ཐབས་སུ་བོད་མི་མང་སྤྱི་འཐུས་རྒྱུན་ལས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་རྒྱལ་ས་ལྡི་ལིར་ཕེབས་ཏེ་ཞུ་གཏུག་གནང་ཡོད་པ་རྡ་རམ་ས་ལ་ནས་བློ་བེ་ལགས་ཀྱིས་བཏང་བའི་གནས་ཚུལ་དེ་གསན་རོགས་གནང། རྒྱ་གར་རྒྱལ་ས་ལྡི་ལི་གི་ནང་དགུན་ཁའི་གྲོས་ཚོགས་ལས་རིམ་འགྲོ་བཞིན་པ་དང་བསྟུན། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་ལགས་ནས་སྣེ་ཁྲིད་གནང་སྟེ། སྤྱི་འཐུས་བསྟན་པ་ཡར་འཕེལ་དང་སྤྱི་འཐུས་དོན་གྲུབ་བཀྲ་ཤིས་བཅས་སྤྱི་འཐུས་རྒྱུན་ལས་ཀྱི་སྐུ་ཚབ་ཚོགས་ཆུང་ཟིག་རྒྱལ་ས་ལྡི་ལི་གི་ནང་ཆེད་ཕེབས་ཀྱིས། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་གཉིས་ནས་བཅུ་དྲུག་གི་བར་ར་བོད་དོན་ཞུ་གཏུག་དང་རྒྱབ་སྐྱོར་འཚོལ་བ་གི་ལས་འགུལ་སྤེལ་བསྡད་པ་གི་ནང། རྒྱ་གར་དབུས་གཞུང་གྲངས་ཉུང་མི་རིགས་ལྷན་ཁང་གི་ཚོགས་གཙོ་ཨིག་བལ་སིང་ལཱལ་པུ་ར་ལགས་སོགས་ལྷན་ཁང་དེ་གི་ཚོགས་གཙོ་ཚོགས་གཞོན་སོགས་འཐུས་མི་ཁག་ཅིག་དང། རྒྱ་གར་གྲོས་ཚོགས་གོང་མ་གི་འཐུས་མི་ལང་ཀ་པ་ཧ་ནུ་མན་ཐའི་ལགས་དང་རྒྱལ་ས་ལྡི་ལི་མངའ་ཁུལ་གི་ས་གནས་གྲོས་ཚོགས་གི་འཐུས་མི་ཨ་ཇེ་དཱ་ཏི་ལགས་བཅས་གནད་ཡོད་མི་སྣ་མང་པོ་ལ་མཇལ་འཕྲད་དང་བཅས། བོད་ནང་གི་ད་ལྟའི་ཛ་དྲག་གི་གནས་སྟངས་གསལ་བརྗོད་གནང་བ་དང་ཆབས་ཅིག། བོད་དེ་བཞིན་རྒྱ་ནག་གིས་བཙན་བཟུང་བྱས་པ་གི་རྒྱལ་ཁབ་ཟིག་དང་བོད་དེ་རང་བཙན་དང་རང་སྐྱ་འཕེར་བ་གི་ལོ་རྒྱུས་ཀྱི་བདེན་དཔང་ཡོད་པར། རྒྱ་གར་གཞུང་གིས་ངོས་འཛིན་ཡོང་ཐབས་ཀྱི་ཞུ་སྐུལ་གནང་ཡོད་པ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་དྲ་གནས་སུ་འཁོད་ཡོད་པ་མ་ཟད། བོད་ནི་གྲངས་ཉུང་མི་རིགས་དང་བོད་དོན་ནི་རྒྱ་ནག་གི་ནང་སྲིད་གནད་དོན་ཟིག་ཡིན་ཁར། བོད་དེ་བཞིན་རྒྱ་ནག་གི་ཆ་ཤས་ཟིག་ཡིན་པ་སོགས་རྒྱ་ནག་གཞུང་གིས་འཁྱོག་བཤད་སྣ་ཚོགས་བྱེད་བཞིན་པར་ངོས་ལེན་བྱས་ན། རྒྱ་ནག་གིས་བོད་ནང་མི་སེར་སྤེལ་བའི་རིང་ལུགས་ལག་བསྟར་བྱེད་བཞིན་པར་རྒྱབ་སྐྱོར་ཆགས་ཡོད་པ་དང། ལྷག་པར་མཉམ་འབྲེལ་རྒྱལ་ཚོགས་ཀྱི་གནམ་གཤིས་འགྱུར་ལྡོག་དང་འབྲེལ་བ་གི་ཁྲིམས་སྒྲིག་ཁག་གཞིར་བཟུང། རྒྱ་གར་གྱི་གནད་ཡོད་མི་སྣ་ཚོས་བོད་ནང་རྒྱ་ནག་གིས་ཚན་རིག་བརྟག་དཔྱད་དང་རང་བྱུང་ཐོན་ཁུངས་སྔོག་འདོན་བྱེད་བཞིན་པ་སོགས་ཀྱིས། འཛམ་གླིང་གནམ་གཤིས་འགྱུར་ལྡོག་ལ་གནོད་སྐྱོན་ཐེབས་བཞིན་པ་གི་སྐོར། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ལ་ཞུ་སྐུལ་གནང་དགོས་པ་སོགས་སྤྱི་འཐུས་རྒྱུན་ལས་ཀྱི་ཚོགས་ཆུང་གིས་ཞུ་གཏུག་གནང་ཡོད་པ་རེད། རྒྱ་གར་ནི་ཨེ་ཤ་ཡ་གི་ནང་གི་དམངས་གཙོ་དང་རང་དབང་འགྲོ་བ་མིའི་ཐོབ་ཐང་སོགས་ཉམས་ལེན་དོ་ཁུར་གནང་མཁན་དང། དམིགས་བསལ་མི་འབོར་གྱི་ཆ་ནས་འཛམ་གླིང་གི་དམངས་གཙོའི་རྒྱལ་ཁབ་ཆེ་ཤོས་དེ་ཆགས་ཡོད་པས། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་འཐུས་རྒྱུན་ལས་ཀྱི་སྐུ་ཚབ་ཚོགས་ཆུང་དེས་རྒྱ་གར་གཞུང་གི་གནད་ཡོད་མི་སྣ་དང་གྲོས་ཚོགས་འཐུས་མི་ལ་མཇལ་འཕྲད་གནང་བ་ཚོར། རྒྱལ་སྤྱིའི་ནང་བོད་དོན་རྒྱབ་སྐྱོར་གནང་མཁན་གྱི་འགོ་ཁྲིད་ཚོ་དང་ཕྱག་སྦྲེལ་གྱིས། པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་རིན་པོ་ཆེ་མཆོག་དང་བོད་ཀྱི་ཆབ་སྲིད་བཙོན་མ་རྣམས། ཆ་རྐྱེན་གང་ཡང་མེད་པ་གི་སྒོ་ནས་གློད་གྲོལ་དང། བོད་ནང་ཆོས་དད་རང་དབང་དང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཚབས་ཆེན་གཏོང་བཞིན་པར་དོ་ཁུར། རྒྱ་ནག་གི་མགོ་ཁྲིད་ཚོར་རྒྱལ་སྤྱིའི་ཁྲིམས་ལུགས་གཞིར་བཟུང་ཉེས་ཆད་གཅོད་ཐབས་གནང་དགོས་པའི་འབོད་སྐུལ་གནང་བའི་མུར། མཐར་སྡོམ་ནི་བོད་མིའི་སྒྲིག་འཛུགས་ལ་ཕན་ཚུན་གཞུང་འབྲེལ་གྱི་ཕྱི་འབྲེལ་ཇེ་རྒྱས་ཇེ་ཟབ་ཏུ་བཏང་སྟེ། བོད་མིའི་སྒྲིག་འཛུགས་ནི་ཁྲིམས་མཐུན་སྒོས་བོད་མི་མང་གི་ངོ་ཚབ་མཚོན་ཐུབ་མཁན་དང། བོད་དུ་རང་བཙན་ཡིན་སྐབས་ཀྱི་ལྷ་སའི་བོད་གཞུང་གི་རྒྱུན་དེ་ཡིན་པའི་ངོས་ལེན་གྱི་སྐུལ་མ་སོགས་བཏང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན། འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་སྙན་སྒྲོན་ཞུ་གི་ཡིན་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་སྦེལ་ཇམ་ནང་ཕེབས་འབྱོར་བྱུང་བ་དང་འབྲེལ་བའི་སྐོར་སྦེལ་ཇམ་ས་གནས་དབུས་གཙང་ཆོལ་ཁའི་ཚོགས་གཙོ་ངག་དབང་སྐྱིད་འཛོམས་ལགས་སུ་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཏེ་རེས་གཟའ་མིག་དམར་ཉིན་ཡུ་རོབ་མཐུན་ཚོགས་ཀྱི་བསྟི་གནས་སྦེལ་ཇམ་གྱི་རྒྱལ་ས Brussels གྱི་རྒྱལ་སྤྱིའི་གནམ་ཐང་ལ་ཕེབས་འབྱོར་བྱུང་སྐབས་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་དང་དོན་གཅོད་ལས་ཁུངས་ཀྱི་ལས་བྱེད་རྣམ་པ། ས་གནས་བོད་རིགས་སྤྱི་མཐུན་ཚོགས་པ་གཙོས་པའི་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་ཁག་གི་སྐུ་ཚབ་རྣམས་ཀྱིས་དགའ་བསུའི་སྣེ་ལེན་གཟབ་རྒྱས་ཞུས་འདུག་དེ་ཡང Brussels སྐུ་ཚབ་དོན་གཅོད་ཁང་གི་ངོ་དེབ་ཐོག་སྤྱི་ཚེས་བཅུ་གཉིས་ཉིན་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཏེ་རེས་གཟའ་མིག་དམར་ཉིན Belgium གྱི་རྒྱལ་ས Brussels གྱི་རྒྱལ་སྤྱིའི་གནམ་ཐང་ལ་ཕེབས་འབྱོར་བྱུང་སྐབས། Brussels སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་དབུས་པའི་སྐུ་ཚབ་དོན་གཅོད་ཁང་གི་ལས་བྱེད་རྣམས་དང་སྦེལ་ཇམ་ནང་གི་དབུས་གཙང་ཆོལ་ཁ་དང་མདོ་སྟོད་ཆུ་བཞི་སྒང་དྲུག་མདོ་སྨད་ཚོགས་པ་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་དང་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་བཅས་གཞུང་འབྲེལ་མ་ཡིན་པའི་ཚོགས་པ་དྲུག་གི་ཚོགས་གཙོ་ཚོགས་གཞོན་དབུས་པའི་སྐུ་ཚབ་རྣམས་ཀྱིས་དགའ་བསུའི་སྣེ་ལེན་གཟབ་རྒྱས་ཞུས་འདུག་ལ་ཡང་ཉིན་དེའི་ཕྱི་དྲོར་ཕྱི་དྲིལ་བཀའ་བློན་མཆོག་ལ་གོང་ཞུས་བོད་མིའི་ཚོགས་སྡེ་ཁག་གིས་མཉམ་འབྲེལ་སྒོ་ནས་དགོང་དྲོའི་གསོལ་སྟོན་འདེགས་འབུལ་ཞུས་འདུག་དེ་དང་འབྲེལ་བའི་སྐོར་ས་གནས་དབུས་གཙང་ཚོགས་པའི་ཚོགས་གཙོ་ངག་དབང་སྐྱིད་འཛོམས་ལགས་ལ་ཞལ་པར་བརྒྱུད་ནས་འདྲི་ཞུས་པས་ཁོང་གིས་གསུངས་དོན། ད་ག་རང་རེད་ཁ་སང་ང་ཚོ་ད་ལྟ་དཔལ་ལྡན་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ས་གནས་སྦེལ་ཇམ་ལ་ཆིབས་བསྒྱུར་བསྐྱངས་བྱས་བྱས་ཨ་ནི་ང་ཚོ་ད་ལྟ་བོད་རིགས་ཚོགས་པ་གཙོ་བོ་གྱུར་བའི་ང་ཚོ་ཚོགས་པ་དྲུག་གིས་མཉམ་རུབ་བྱས་བྱས་ཨ་ནི་འདི་གར་སྐུ་ངོ་མཆོག་བསུ་བ་ཞུ་ག་བཅར་ཡིན། ཨ་ནི་དེ་ཡིན་དུས་ད་ཚོགས་པ་ཚོགས་ཁག་དྲུག་དེ་ག་རེ་ཟེར་ན་ས་གནས་བོད་རིགས་ཚོགས་པ། ད་ལྟ་བུད་མེད་ཚོགས་པ། ཨ་ནི་ཆུ་བཞི་སྒང་དྲུག་དབུས་གཙང་གཞོན་ནུ་བཅས་ཀྱི་ང་རང་ཚོ་ཚང་མ་མཉམ་རུབ་བྱས་བྱས་ཨ་ནི་ང་ཚོའི་རྒྱུན་ལས་དང་འདི་གའི་ཚོགས་གཙོ་གཞོན་དང་ཁ་ཤས་ཁག་ཅིག་ཚོགས་གཙོ་གཞོན་ཕེབས་མ་ཐུབ་པ་ཡིན་པའི་གནས་ལས་ཨ་ནི་རྒྱུན་ལས་དེ་འདྲ་བཏང་གནང་བཞག་དེ་ཡིན་དུས་ཨ་ནི་སྐུ་ངོ་མཆོག་འདི་གར་བསུ་བ་ཞུ་ག་ཕྱིན་ཨ་ནི་དངོས་གནས་བྱས་ན་སྐུ་ངོ་མཆོག་ད་ལྟ་ཆུ་ཚོད

ཨ་ནེ་སྐུ་ངོ་མཆོག་ལ་ཡང་དགོངས་དག་གིས་དགོངས་གཟིགས་དེ་ཨ་ནེ། ཨོན་ཏེ་སེ། དེ་བུ་ཞུ་ཡག་གི་གོ་སྐབས་ཡག་པོ་ཞུ་རྒྱུ་རག་སོང་ལགས། ཨ་ནེ་སྐུ་ངོ་མཆོག་ལ་ཡང་ཨ་ནེ་གཅིག་གི་ས་གནས་ཀྱི་གནས་སྟངས་དང། ཨ་ནེ་དུས་སྐྱེས་ཚང་མ་ང་རང་ཚོ་ཚོགས་པ་རེ་རེའི་ཆེད་བྱས་བྱས་ཨ་ནེ་རེ་རེ་རེ་རེ་བྱས་ཞུ་ཡག་རག་སོང་ཨ་ནེ། སྐུ་ངོ་ཐུགས་དགྱེས་པོ་ཞེ་དྲགས་གནང་སོང་ཨ་ནེ་ང་རང་ཚོ་ཚོགས་པ་ཁག་དྲུག་དེའི་ངོས་ནས། ཚང་མས་ཀྱི་ཅིག་འགན་ཁུར་ནས་ཚང་མས་ཅིག་ང་རང་ཚོའི་བོད་མི་རིགས་དེ་ཅིག་ང་རང་ཚོའི་ནང་ཁོངས་འཆམ་མཐུན་དང་དེ་འདྲའི་ཅིག་དེ་འདྲའི་ཡོང་ཡག་གི་དགོངས་ཚུལ་ལྷུག་པོ་ཞེ་དྲགས་གསུངས་སོང་ལགས་མ་འོངས་པ་ལ་དེ་དེ་བཞིན་གྱི་བོད་དེ་མུ་མཐུད་ནས་ཨ་ནི་མཉམ་རུབ་བྱས་བྱས་ག་འདྲ་ཅིག་ལས་འགུལ་སྤེལ་བའི་ནང་མཉམ་རུབ་བྱེད་ཀྱི་ཡིན་ཟེར་དེ་འདྲའི་སེམས་སྐུ་ངོ་ལ་ཡང་ཚང་མས་ཞུས་སོང་ཨ་ནི་སྐུ་ངོས་ཐུགས་མཉེས་པོ་ཞེ་དྲགས་གནང་སོང། ཡང་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་སྦེལ་ཇམ་ནང་གཞུང་འབྲེལ་ཕྱོགས་བསྐྱོད་ཕེབས་དོན་གཙོ་བོ་ཅི་ཡིན་མཁྱེན་རྟོགས་བྱུང་ཡོད་མེད་སྐོར་སྦེལ་ཇམ་དབུས་གཙང་ཚོགས་པའི་ཚོགས་གཙོ་ངག་དབང་སྐྱིད་འཛོམས་ལགས་ལ་གནད་འདྲི་ཞུས་པར་ཁོང་གིས་ད་རེས་ཕྱི་དྲིལ་བཀའ་བློན་མཆོག Brussels ནང་ཕེབས་དོན་གཙོ་བོ་ནི་བོད་དོན་ཞུ་གཏུག་སྤྱི་དང་ལྷག་དོན་དུ་རྒྱ་ནག་གཞུང་གིས་བོད་ནང་གི་བོད་པའི་སློབ་ཕྲུག་ས་ཡ་གཅིག་ལྷག་རྒྱ་མིའི་གཏན་འཇགས་སློབ་གྲྭ་ཁག་ནང་བཙན་ཤེད་བཏང་སྟེ་སློབ་འཇུག་བྱས་ནས་བོད་ཀྱི་ཆོས་དང་རིག་གཞུང་བོད་མི་རིགས་ཀྱི་ངོ་བོ་བཅས་པ་རྩ་མེད་བཟོ་ཐབས་བྱེད་བཞིན་པ་ཁག་གི་སྐོར་འབྲེལ་ཡོད་དཔོན་རིགས་རྣམས་ལ་ཞུ་གཏུག་གནང་རྒྱུ་མ་ཟད་ཡུ་རོབ་མཐུན་ཚོགས་ཀྱི་དཔོན་རིགས་ཁག་ཅིག་དང་སྦེལ་ཇམ་གྱི་ཕྱི་སྲིད་ལས་ཁུངས་ཀྱི་གནད་ཡོད་མི་སྣ་ཁག་ཅིག་མཇལ་འཕྲད་གནང་རྒྱུའི་ཆེད་དུ་ཡིན་སྐོར་གསུངས་དོན། ཨ་སྐུ་ངོ་གཙོ་བོ་དེ་རིང་འདིར་ཆིབས་བསྒྱུར་བསྐྱངས་ཡ་དེ་རེད་གསུང་གི་འདུག་ཨ་ནི། བོད་དོན་ཞུ་གཏུག་སྐོར་ལ་རེད་གསུངས་སོང་ཞུ་གཏུག་སྐོར་དེ་དང་ཨ་ནི་ད་ལྟ་ང་ཚོ་གི་གཏན་འཇགས་སློབ་གྲྭ་ལ་ཡང་ཕྲུ་གུ་མང་པོ་ཞེ་པོ་ཅིག་མི་དགེ་མ་ད་ཁྲིད་འདུག་གོ་ར་བ་རྒྱ་མིས་ཡོ་དེའི་སྐོར་ལ་ཡིན་གསུངས་གི་འདུག། ཨ་ནི་དེ་ཉེ་བའི་བར་ཟེར་ན་ད་ལྟ་བི་ཡུ་རོབ་ཀིན་པིན་གི་ཨོ་ནི་ད་ལྟ་ང་ཚོ་ཡུ་རོབ་སྤྱི་མཐུན་རྒྱལ་ཁབ་ཀི་དེ་འདྲའི་ཨོ་དེ་འདྲའི་ཐུག་འཕྲད་བྱེད་ཡ་ད་ཨ་ནི་ད་ལྟ་བེལ་ཇམ་ཕྱི་སྲིད་ལས་ཁུངས་དེ་འདྲའི་གི་ཨ་ནི་མི་སྣ་དེ་འདྲའི་ཐུག་འཕྲད་བྱེད་ཡ་འདྲའི་མི་སྣ་གནད་འགག་ཆེ་ཡ་དེ་འདྲའི་ཐུག་འཕྲད་བྱེད་ཡ་དེ་འདྲའི་ཡོད་གསུངས་གི་འདུག་ཨོ་དེ་འདྲའི་རེད་བཞག་ཞུ་ཡ་ཡིན་འདུག། ཕྱི་དྲིལ་བཀའ་བློན་མཆོག་གིས་སྦེལ་ཇམ་གྱི་རྒྱལ་ས Brussels ནང་བོད་དོན་ཞུ་གཏུག་སོགས་གནང་བཞིན་པ་དེའི་སྐོར Brussels སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ལ་ཞལ་པར་བརྒྱུད་འབྲེལ་བ་ཞུས་ཀྱང་རེ་མཐུད་ཞུ་ཐུབ་མ་སོང། ཡིན་ནའི་སྦེལ་ཇམ་སྐུ་ཚབ་དོན་གཅོད་ཁང་གི་ངོ་དེབ་ཐོག་གནས་ཚུལ་བཀོད་འབུལ་གནང་དོན་ལྟར་ན་ཁ་སང་ཕྱི་ཚེས་བཅུ་གསུམ་ཉིན་གྱི་སྔ་དྲོར་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་གིས་སྦེལ་ཇམ་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་ལྕམ་ཨེལ་སི་ཝན་ཧོ་ཧྥ་མཆོག་མཇལ་འཕྲད་བཀའ་མོལ་ཞུས་ཡོད་པ་དང། ཉེ་དུས་ཁོང་གིས་རྒྱ་ནག་གཞུང་གིས་བོད་པའི་སློབ་ཕྲུག་མང་པོ་རྒྱ་མིས་སྟངས་འཛིན་བྱས་པའི་གཏན་འཇགས་སློབ་གྲྭ་ཁག་ནང་བཙན་ཤེད་ཀྱིས་བཏང་སྟེ་ཕ་མ་སྤུན་ཉེ་སོགས་དང་ཁ་བྲལ་བཏང་ནས་སློབ་འཇུག་བྱས་ནས་བོད་པའི་སློབ་ཕྲུག་རྣམས་རྒྱ་མི་དང་དབྱེར་མེད་བཟོ་རྒྱུའི་སྲིད་ཇུས་ལག་ལེན་བསྟར་བཞིན་པར་སྐྱོན་བརྗོད་དྲག་པོ་འཁོད་པའི་བསྒྲགས་གཏམ་ཞིག་སྤེལ་གནང་འདུག། ཡང་ཁ་སང་ཉིན་རྒྱབ་ལ་ཕྱི་དྲིལ་བཀའ་བློན་མཆོག་གིས་སྦེལ་ཇམ་གཞུང་གི་དཔོན་རིགས་ཁག་ཅིག་མཇལ་འཕྲད་བཀའ་མོལ་ཞུས་འདུག་ཕྱི་དྲིལ་བཀའ་བློན་མཆོག་གི་ལྷན་དུ Brussels སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་དང་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་འཕྲིན་ལས་དབང་འདུས་ལགས་ཆེད་བཅར་ཞུས་འདུག། ཡང་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་གིས་སྦེལ་ཇམ་ནང་ཕྱོགས་བསྐྱོད་གནང་བཞིན་པ་དེའི་སྐོར་ཁ་སང་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་ཉིན་གྱི་ཨ་རིའི་ཤར་ཕྱོགས་ཀྱི་ཕྱི་དྲོའི་ཆུ་ཚོད་གསུམ་པ་བར་གནས་ཚུལ་གང་ཡང་སྤེལ་མེད་ན་ཡང། ཁ་སང་ཕྱི་ཚེས་བཅུ་གསུམ་ཉིན་བོད་ཀྱི་བརྙན་འཕྲིན་ལས་ཁང་གིས་གནས་ཚུལ་རྒྱང་སྲིང་གནང་དོན་ལྟར་ན། བཀའ་བློན་མཆོག་རེས་གཟའ་པ་སངས་བར་སྦེལ་ཇམ་དང་ཧྥི་རན་སི་ཡུལ་གྲུ་གཉིས་ཀྱི་ཕྱི་དྲིལ་མི་སྣ་དང་གཞུང་ཚབ་ཁག་ཅིག་དེ་བཞིན་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་རྣམས་དང་མཇལ་འཕྲད་གནང་འཆར་ཡོད་པ་མ་ཟད་དེའི་རྗེས་སུ་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་ས Prague ནང་ལས་རིམ་ཁག་ཅིག་ཀྱང་གཏན་འཁེལ་འདུག་ལེ་ཚན་འདི་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན།

ཐེངས་འདིའི་ཆེད་བསྒྲིགས་ལེ་ཚན་ནང། བོད་རང་བཙན་སློབ་ཕྲུག་ཚོགས་པའི་སྤྱི་ཁྱབ་འགན་འཛིན་པད་མ་སྒྲོལ་མ་ལགས་ཀྱིས་རྒྱ་ནག་གི་རྒྱལ་མཚམས་ལས་བརྒལ་ཏེ་དམ་དྲག་གི་བྱེད་སྒོ་ཁག་སྔར་ལྷག་སྤེལ་ཤུགས་ཆེ་རུ་ཕྱིན་ཡོད་པ་མ་ཟད་བྱེད་སྒོའི་ཐབས་ཇུས་རྣམས་མགོ་རྙོག་པོ་བཟོ་ཞིང་གཞོན་སྐྱེས་ལས་འགུལ་བ་རྣམས་ལ་དམིགས་ཀྱི་ཡོད་པ་སྔར་བྱུང་མྱོང་མེད་པའི་ཚོར་སྣང་ཞིག་ཡིན་པ་གསུངས་ཡོད་པ་སོགས་ཀྱི་སྐོར་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་གནང་གི་རེད། སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་ཨ་མི་རི་ཀའི་འཛིན་སྐྱོང་དང་གྲོས་ཚོགས་ཀྱི་རྒྱ་ནག་ཐོག་གི་ཚོགས་ཆུང་གི་ངོས་ནས་གསར་འགོད་ལྷན་ཚོགས་ཤིག་བསྐོང་ཚོགས་གནང་བ་དང་དེའི་ཐོག་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་དང་ད་ག་ནང་བཞིན་ཚོགས་ཆུང་དེའི་ཚོགས་གཙོ་སྐུ་ཞབས Chris Smith ལགས་ཀྱིས། ཟླ་བ་སྔོན་མར་ཨ་མི་རི་ཀའི་གྲོང་ཁྱེར་སན་ཧྥན་སིས་ཀོ་ནང་སྲིད་འཛིན་ཞི་ཅིན་ཕིང་ལ་ངོ་རྒོལ་དང་རྒྱབ་སྐྱོར་བྱེད་མཁན་བར་ལ་གདོང་ཐུག་གི་དོན་རྐྱེན་བྱུང་བའི་གནས་ཚུལ་ཁྲོད་བོད་མི་གཙོས་མི་རིགས་གཞན་ཁག་ཅིག་ལ་སུན་གཙེར་དང། རྒོལ་རྡུང་བཏང་བ། དེ་བཞིན་འཇིགས་སྐུལ་སོགས་ཀྱི་བྱ་འགུལ་སྤེལ་བ་དེ་ནི་རྒྱ་ནག་གཞུང་གིས་ཨ་རིའི་ས་ཐོག་ཏུ་རྒྱལ་མཚམས་ལས་བརྒལ་ནས་དྲག་གནོན་གྱི་བྱ་འགུལ་ཇེ་ཆེར་ཕྱིན་པའི་གནད་དོན་ཁག་ཅིག་ངོ་སྤྲོད་གནང་ཡོད་པ་རེད། འདི་ག་གསར་འགོད་པས་གསར་འགོད་ལྷན་ཚོགས་དེ་ཡི་ཐོག་མཉམ་ཞུགས་གནང་མཁན་གྲས་བོད་རང་བཙན་སློབ་ཕྲུག་ཚོགས་པའི་སྤྱི་ཁྱབ་འགན་འཛིན་པད་མ་སྒྲོལ་མ་ལགས་ལ་རྒྱ་ནག་གིས་རྒྱལ་མཚམས་ལས་བརྒལ་བའི་དྲག་གནོན་གྱི་གནད་དོན་ཁག་ཅིག་སྐོར་བཀའ་འདྲི་ཞུས་སྐབས་ཁོང་གིས། རྒྱལ་མཚམས་ལས་བརྒལ་ཏེ་དྲག་གནོན་གྱི་བྱེད་སྒོ་དེ་ཚོ་སྔར་ལྷག་སྤེལ་ཤུགས་ཆེ་རུ་ཕྱིན་ཡོད་པ་མ་ཟད་བྱེད་སྒོའི་ཐབས་ཇུས་རྣམས་ཡང་མགོ་རྙོག་པོ་བཟོ་བཞིན་ལྷག་པར་དུ་གཞོན་སྐྱེས་ལས་འགུལ་བ་རྣམས་ལ་དམིགས་ཀྱི་ཡོད་པ་སྔར་བྱུང་མྱོང་མེད་པའི་ཚོར་སྣང་ཁག་ཅིག་ངོ་སྤྲོད་གནང་གི་འདུག།

ཐེངས་གསུམ་པ་ཆགས་ཡོད་རེད་ཨ་རིའི State Visit སླེབས་པ་དང་ཐེངས་མ་གསུམ་པ་ཆགས་ཀྱི་ཡོད་རེད། ཨ་ནི་ཐེངས་མ་དང་ཤོས་ཁོ་རང་དང་ད་ལྟའི་རྒྱ་ནག་སྲིད་འཛིན་དང་ད་དབྱིན་ཇི་ནས་ལབ་རེད་ན Dictator ཅིག་རེད་བ་དེ་སྲིད་འཛིན་མ་རེད་བ Dictator རེད་བ། ད་ཁོ་རང་དང་ད་དེའི Position ལ་སླེབས་ཚར་ནས་ཐེངས་མ་དང་ཤོས་སླེབས་དུས་ཙམ་པ་དེ་དུས་སྐབས་ང་མཐོ་སློབ་སློབ་གྲྭ་ལོ་དང་པོ་ཡིན་ཐེངས་མ་གཉིས་པ་སླེབས་དུས་ཙམ་པ་ང་མཐོ་སློབ་སློབ་གྲྭ་ལོ་གསུམ་པ་ཡིན། གཉིས་ཆ་ལ་ང་དེ་ངོ་རྒོལ་རྒྱབ་ཡག་གོ་སྐབས་དེ་རག་སོང་ཨ་ནི་ད་ངེད་ཀྱི་བསམ་པ་ནས

ད FBI མ་འགལ་ཏེ་ཐད་ཀར་འབྲེལ་བ་བྱ་འོག་ར་བོད་རང་བཙན་སློབ་ཕྲུག་ཚོགས་པ་དང་སྒྲིག་འཛུགས་གཅིག་གི་ངོས་ནས་དཀའ་ངལ་འདི་ཚོ་ཡར་ད་གཞུང་འབྲེལ་གྱི་ཐོག་ནས་སྙན་ཞུ་རྒྱབ་བྱས་ད་རྒྱ་ནག་ལ་རྒྱབ་སྐྱོར་བྱེད་མཁན་གྱི་གང་ཟག་ད་མིའི་ཚོགས་པ་ཡིན་ནའི་རེད་སློབ་ཕྲུག་ཡིན་ནའི་རེད་སུ་ཡིན་ནའི་དེ་ཚོའི་གི་ད་སྐབས་དེ་དུས་རྡུང་རྡེག་དེ་འདྲ་བྱས་སོང་ལབ་ནས

ཟླ་འདིའི་ང་ཚོ San Francisco ལ་ཉི་མ་བཞི་ངོ་རྒོལ་རྒྱབ་འགྲོ་བ། ཉི་མ་བཞི་ལ attack དེ་འདི་ར་བ་ཚང་མ་བྱུང་སོང། ཨ་ནི་འདི་ནས attack ག་བྱེད་པ་རེད་དེ་ཚོ་དང video དེ་ཚོ་ཚང་མ་ད་ལྟ་དེ་ང་ཚོ་བོད་རང་བཙན་སློབ་ཕྲུག་ཚོགས་པ་གི་གོ་ས་དང་ཕྱིན་ནས compile བྱས་ཨ་ནི report དང་གསན་ནས་ད་ལྟ་ང་ཚོ FBI མཉམ་དུ་འབྲེལ་བ་དང་ད་བསྟོད་བསྡད་ཡོད་རེད་ད་ལྟ། ལགས་ངའི་གི་དྲི་བ་ཐ་མ་དེ་དེ་ད་ལྟ་ད་རེས་ཀྱི་ད་ལྟ་དེ་ཁྱེད་ཚོ་བཀའ་མོལ་གསར་འགོད་ལྷན་ཚོགས་བཀའ་མོལ་གནང་ས་དེ་ད་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཅུ

དེ་ཡང་སྐུ་ཞབས Chris Smith ལགས་ཀྱིས་རྒྱ་ནག་གཞུང་གིས་ནུབ་ཕྱོགས་རྒྱལ་ཁབ་ནང་རྒྱ་ནག་གི་རྒྱལ་མཚམས་བརྒལ་བའི་དབང་གནོན་གྱི་འཇིགས་པ་ཇེ་ཆེར་འགྲོ་བཞིན་པ་མ་ཟད་དབང་གནོན་བྱེད་ཕྱོགས་ཀྱི་ཐབས་ཇུས་གོང་འཕེལ་འགྲོ་བཞིན་ཡོད་པར། ཨ་མི་རི་ཀའི་གྲོས་ཚོགས་ནང Transnational Repression Policy Act ཞེས་པའི་རྒྱལ་མཚམས་བརྒལ་བའི་དྲག་གནོན་གྱི་སྲིད་ཇུས་ཁྲིམས་འཆར་ཞིག་ངོ་སྤྲོད་བྱས་ཡོད་པར་དེར་གྲོས་ཚོགས་འཐུས་མི་ནས་རྒྱབ་སྐྱོར་གྱིས་གཏན་འབེབས་ཡོང་བའི་རེ་བ་ཆེན་པོ་གནང་གི་ཡོད་པ་གསུངས་ཀྱི་འདུག། ཐེངས་འདིའི་ལེ་ཚན་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ང་བསྟན་འཛིན་བདེ་སྐྱིད་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་མི་རབས་གསར་པ་ཞེས་པའི་ལེ་ཚན་ནང་རྒྱ་ནག་ནང་ཁྱབ་གདལ་འགྲོ་བཞིན་པའི་དབུགས་ལམ་ནད་གཞིའི་ཁྱབ་ཚད་དང་རྒྱུ་རྐྱེན་ནད་འགོག་སྲུང་ཐབས་ཀྱི་ཐབས་ལམ་བཅས་ཀྱི་སྐོར་ཨ་རིའི་སི་ཨེ་ཏལ་གྲོང་ཁྱེར་དུ་བཅའ་བཞུགས་ཕྱི་ལུགས་སྨན་པ་བསོད་ནམས་སྟོབས་རྒྱལ་ལགས་སུ་རྩོམ་སྒྲིག་འགན་འཛིན་དོན་གྲུབ་རྣམ་རྒྱལ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་བསྐྱར་ཟློས་ཞུ་གི་ཡིན།
ད་ལྟ་ཨ་རིའི་གྲོང་ཁྱེར་སི་ཨེ་ཏལ་ནས་གདན་ཞུ་གནང་པའི་ཕྱི་ལུགས་སྨན་པ་དང་འགོས་ནད་ཐོག་ལ་ཡང་ཆེད་ལས་མཁས་པ་ཌོག་ཊར་བསོད་ནམས་སྟོབས་རྒྱལ་ལགས་དེ་རིང་ང་ཚོའི་ལས་རིམ་ཐོག་ལ་ཡང་དུས་ཚོད་བཏོན་གནང་པ་ཐུགས་རྗེ་ཆེ། ཐུགས་རྗེ་ཆེ་ལགས། ཌོག་ཊར་བསོད་ནམས་སྟོབས་རྒྱལ་ལགས་ད་དེ་རིང་བཀའ་མོལ་ཞུ་ཡས་དེ་ད་རྒྱ་ནག་ནང་ལ་ཡང་ཉིས་སྟོང་བརྒྱ་མེད་བཅུ་དགུའི་ལོ་ལ་ཡང་ཀོ་བིད་བཅུ་དགུ་བྱས་ཏོག་དབྱིབས་ནད་ཡམས་ཁྱབ་པ་དེ་གིས་ད་འཛམ་གླིང་ཁྱོན་ཡོངས་ལ་དཀའ་ངལ་ཞེ་བོ་འཕྲད་པ་རེད། ད་ཡིན་ནའི་འདས་པའི་གི་ད་བདུན་ཕྲག་གཉིས་གསུམ་ནང་གི་འཛམ་གླིང་ག་ས་ཁག་གི་གནས་ཚུལ་རྣམས་བལྟས་པ་ན་ཡང་རྒྱ་ནག་ནང་ལ་ཡང་ད་ཀོ་བིད་ན་ཚ་འདི་མིན་པ་ཡིན་པ་ནས་གང་ལྟར་ཡང Respiratory Illness བྱས་དབུགས་གཏོང་ལེན་གྱི་ཐོག་ནས་དཀའ་ངལ་འདི་འདྲ་གི་ན་ཚ་ཅིག་ཁྱབ་ཆེན་པོ་ཞེ་བོ་ཁྱབ་ཀྱི་ཡོད་པ་དང་ཨ་ནི་ན་ཚ་འདི་ཡང་ཕྲུ་གུ་ལོ་ཆུང་ངའི་ནང་ལ་ཡང་ཞེ་བོ་ཁྱབ་ཆེན་པོ་འགྲོ་གི་ཡོད་པ་དེ་འདྲའི་གི་ཐོག་ནས་ཡང་གནས་ཚུལ་དེ་ཁྱབ་ཆེན་པོ་ཞིག་འགྲོ་བསྡད་ཀྱི་འདུག་ཨ། བྱས་ཙང་ད། ཌོག་ཊར་བསོད་ནམས་སྟོབས་རྒྱལ་ལགས་ཁྱེད་རང་ཚོ་ད་དུས་རྒྱུན་གཅིག་ན་ཚ་འདྲ་མིན་ཐོག་ལ་ཡ་ད་ཅིག་དཔྱད་པ་གནང་དགོས་བ་རེད་དེ་ག་ཞིབ་འཇུག་གནང་དགོས་བ་རེད། ད་ལྟ་རྒྱ་ནག་ནང་འགྲོ་བཞིན་པའི་གི་ད་ད་ལྟ། དབུགས་ལམ་ནད་རེད་དབུགས་གི་ན་ཚ་དེ་ཡིན་པའི་ནི་རེད་ག་འདྲ། ན་ཚ་འདི། བྱིས་བུ་གཅིག་གི་ཞེད་སྣང་བྱེད་དགོས་བའི་ན་ཚ་ག་འདྲའི་འདྲ་ཅིག་ཡིན་དང་མིན། གི་ན་ཚ་དེ་ཁྱབ་ཆེ་ཆུང་ག་འདྲའི་ཡིན་དང་མིན། དེ་འདྲའི་ཐོག་ནས་ཅིག་ངོ་སྤྲོད་གནང་ན་ཞུ་གི་ཡིན། ལགས་སོ། ད་ལྟ། ང་ཚོས་ཚིག་འདི་ད་ལྟ་དབུགས་ལམ་གྱི་ནད་གཞི་བྱས་བྱས་བཞག་གིན་ཡོད་པ་ལོ། ཨིན་ཇིའི་ནང་ལ Respiratory Illness ཡང་གཞན་པ་གཅིག་གིས་ཁོང་ཚོ་ཁ་ཤས་ཀྱིས་ཡང Influenza Like Illness ནད་ཟེར་གྱི་གཅིག་ཡོད་རེད། ནད་གཞི་གི་བསྡུ་རུབ་བྱེད་པའི་སྐབས་ལ་གྲངས་ཀ། So འདི་ད་ལྟ་སྤྱི་བཏང་ང་ཚོ་ད་ལྟ་འདི་རྒྱ་ནག་ནང་ལ་མང་པོ་ཞིག་ཡོང་གི་ཡོད་རེད་ཟེར་བྱས་སྤྱི་ཚོགས་དྲ་རྒྱ་འདྲ་པོ་ནང་དང་ཨ་ནི་གསར་འགྱུར་ཁག་ལ་ཤུགས་ཆེན་པོ་ཞིག་ཁྱབ་རུ་བ་ལོ། དེ་ནས་ང་ཚོ་རྒྱབ་ཤིག་ཅིག་བརྒྱབ་ནས་བལྟས་པ་ཡིན་ན། ད་ལྟ་རྒྱ་ནག་ལ་གནས་ཚུལ་མ་བྱུང་སྔོན་ནས། Southern Hemisphere། ལས་ཀར་བ་འཛམ་བུ་གླིང་ལྷོ་ཕྱོགས་ཀྱི་ཁུལ་ལ་དབུགས་ལམ་གྱི་ནད་གཞི་འདི་སྔོན་མ་ལས་མང་ང་ཡོད་པ་གྱི་རྟགས་མཚན་དེ་དུས་ཐོན་ནས་ཡོད་རེད། འདིའི་རྐྱེན་དེ་གར་གང་ཞིག་བཞག་གོ་ཟེར་ན། ཨ་བར་སྐབས་གཅིག་ལ་ད་ཀོ་བིད་ཀྱི་ནད་རིམས་འདི་ཐོག་ནས་ཨ་ནི་ང་ཚོ་གཟབ་གཟབ་བྱས་ད་ཁ་རས་བྱས་ད་འདི་འདྲ་མང་པོ་ཅིག་བྱེད་དུས། ད་ལྟ་དབུགས་ལམ་གྱི་རྒྱུད་ཀྱི་ནད་གཞི་འདི་གྲངས་ཀ་མང་པོ་ཞེ་པོ་ཅིག་མ་ཆགས་རེད་པ། ད་ཡང་དེ་ནས་ཡ་གུ་ཡངས་ཅིག་བཏང་ཡོང་དུས། ཕར་ཚུར་མི་མི་འབྲེལ་བ་མང་ང་ཡོང་ཡ་དང་འདི་འདྲ་བྱེད་དུས་ཁོར་ཡུག་དེ་འགྱུར་བ་རྐྱེན་གྱིས་ཨ་ནི་དེའི་རིགས་ཀྱི་ནད་གཞི་དེ་མང་ང་ཡོང་ཡ་བྱས་ཨ་མང་ང་ཡོང་ས་དམིགས་བསལ་དེ་སྤུ་གུ་ཆུང་ཆུང་དང་ལོ་རྒན་པ། ད་མང་ང་ཆེ་སྤུ་གུ་ཆུང་བ་འདི་སྒང་དཀའ་ངལ་ཆགས་ཀྱི་ཡོད། ད་འདི་ཕྱོགས་འཛམ་བུ་གླིང་བྱུང་བ་ནང་བཞིན་གྱི་ད་ད་ལྟ་དེ་ད་ཡུ་རོབ་ཁག་དང་ས་ཆ་མང་པོ་ཅིག་ལ་བྱུང་ཡ་བྱུང་གི་ཡོད་ད་རྒྱ་ནག་ཁུལ་དེ་ལ་དམིགས་བསལ་གྱི་ག་ལ་གོ་ད་དངངས་འཚབ་ད་བྱེད་དགོས་ཡ་རྒྱུ་མཚན་ཅིག་ངས་ག་རེ་རེད་བསམ་གྱི་འདུག་ཞུས་པ་ཡིན་ན། སྔོན་མ་དེ་ཀོ་བིད་ནད་གཞི་བྱུང་བའི་སྐབས་དེ་ལ་ཁོང་ཚོས་གསང་བ་བྱས་བྱས་མ་བཤད་བྱས་རྒྱུན་རིང་པོ་བཞག་རེད་པ་ལོ་དེ་ག་སོང་ཙང་དེའི་དོགས་པ་ཅིག་ཡོད་རེད་པ། ཨ་ནི་གཉིས་པ་དེ་ལ། གཞུང་ཁོ་རང་གི་ནམ་རྒྱུན་ནས་ནད་གཞི་གི་སྐོར་གྱི་དེ་ལ་དམ་དྲག་དང་ཅིག་གསང་བ་ཤུགས་ཆེན་པོ་བྱེད་བཞིན་ཡོད་རེད་པ་ལོ། ཨ་ནི་གསུམ་པ་དེ་ད་ལྟ་ཀོ་བིད་སྐབས་དེ་ལ་འཛམ་བུ་གླིང་ས་ཆ་གཞན་པ་དང་གང་བ་ལས་མི་འདྲ་བར་དུས་རྒྱུན་རིང་པོ་དམ་དྲག་ལྟ་ཇི་འོས་ཅིག་གིས་སྟངས་འཛིན་བྱས། རྒྱུན་རིང་པོ་བྱས་དུས་དེ་གམ་གྱི་ཁ་ཤོ་རེ་ལྷོད་ཡངས་བཏང་ཡོང་དུས་ད་ལྟ་དམིགས་བསལ་སྤུ་གུ་ཆུང་བ་ལ་ཡིན་པས་ན་སྔོན་འགོག་གི་ནུས་པ་དེ་གར་བ་ཉམས་པ་དང་མེད་པའི་རྐྱེན་བྱས། ཨ་ནི་དེ་གམ་བྱས། ནད་གཞི་ཁྱབ་རྒྱ་ཆེར་ཡོང་བ་ཡི་རྣམ་པ་དེ་འདྲ་ཅིག་ཤར་ཡོད་རེད་ཞུ་ཡ་ཡིན། ཨ་ནི་གཙོ་བོ་གཙོ་བོ་རྒྱ་ནག་གི་བྱང་ཕྱོགས་ལ་མང་བ་བྱུང་འདུག་ཨ་ནི་རྗེས་སུ་ད་ད་ལྟ་པེ་ཅིང་དང་པེ་ཅིང་ཁུལ་དུ་བ་ལ་ཡང་གནས་ཚུལ་མང་པོ་འདུག་ཨ།
རྩ་བའི་ད་ལྟ་ཁྱེད་རང་གིས་འགྲེལ་བརྗོད་གནང་བ་ནང་བཞིན་ད་རྒྱ་ནག་ཙམ་མ་ཡིན་པའི་ས་ཆ་ག་ས་ག་ལ་ཡོད་རེད་དེ། ཡིན་ནའི་རྒྱ་ནག་ནང་ནས་ད་ནད་ཡམས་འདི་འདྲ་རེ་རེ་ཐོན་པའི་སྐབས་ལ་རྒྱ་ནག་གཞུང་གིས་དུས་རྒྱུན་དུ་ཁོ་རང་ཚོ་གི་ད་སྲིད་ཇུས་ཡིན་ནའི་རེད་འགྲོ་སྟངས་ཀྱི་ཐོག་ནས་གནས་ཚུལ་འདི་ཚོ་སྦས་གསང་བྱས་ཨ་ནི་འཛམ་གླིང་སྤྱི་ཡོངས་ལ་ཡར་མར་གནས་ཚུལ་སྤྲད་ནའི་རེད་ད་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་རེད་ན་ཚ་ག་རེ་བྱུང་བ་ཡིན་ནའི་ན་ཚ་གསར་པ་བྱུང་བ་ཡིན་ནའི་དེ་ཚོ་ན་ཚ་དེ་གི་རྐྱེན་ག་རེ་ཡིན་མིན་ཁྱབ་ག་ཁྱབ་ཚད་ག་ཚོད་ཡིན་མིན་དེ་ཚོའི་གི་སྒང་ལ་ཡ་བརྟག་དཔྱད་ག་རེ་བྱུང་མེད་དེ་ཚོ་གནས་ཚུལ་དེ་དུས་ཐོག་ཆ་ཚང་རེ་མ་སྤྲད་ཙང་ད་འདི་འདྲས་གི་ཐོག་ནས་ད་འཛམ་གླིང་གི་ཁྱོན་ཡོངས་ནས་གང་ལྟར་བློ་འཚབ་བྱས་དེ་བྱ་དགོས་ས་རེད་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཡིན་པ་ཡིན་ན་ད་དེ་འདྲས་གི་དབུགས་ལམ་ཟེར་ན་ཚ་དེའི་སྐོར་ལ་རྒྱ་ནག་གཞུང་ལ་ཡར་དྲི་རྩད་བྱེད་པའི་སྐབས་དེ་རྒྱ་ནག་གཞུང་གིས་ན་ཚ་འདི pathogen བྱས་ཁོ་རྒྱུན་ལྡན་གྱི་ན་ཚ་འདྲ་ཅིག་རེད་མ་གཏོགས་ནད་ཡམས་གསར་པ་དེ་འདྲའི་གི་ངོ་བོ་ཁྱོན་ནས་མི་འདུག་ཅེས་འདི་འདྲའི་གི་སྙིང་བསྡུས་བཤད་པ་མ་གཏོགས་ཞིབ་ཚགས་པའི་ལན་གྱི་བརྒྱབ་པའི་གནས་ཚུལ་མི་འདུག་དེ་ནས་ཁ་སིང་གཟའ་ལྷག་པའི་ཉི་མ་ལ་ཡང་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་ན་ཚ་འདིའི་སྐོར་ལ་བསྐྱར་དུ་རེ་ཡར་དྲི་རྩད་བྱས་བྱས་བཞག་ད་འདི་དྲི་རྩད་བྱས་ཏེ་དེ་ད་འཕྲོད་བསྟེན་ཐོག་ལ་ཡ་ད་ཕྱག་ལས་གནང་མཁན་ཡིན་ནའི་རེད་ཞིབ་འཇུག་བྱེད་མཁན་མང་པོ་ཅིག་གིས་ད་ལྟའི་ཆ་ལ་ན་ཚ་འདི་རྒྱ་ནག་ནང་ལ་ཡ་མང་ཆེ་བ་དེ་ཕྲུ་གུའི་སྒང་ལ་རེད་དེ། ཡིན་ནས་ན་ཚ་དེ་ག་ལེ་ག་ལེ་རིམ་པས་མི་མང་བྱིངས་དང་འདིའི་སྒང་ལ་ད་ལོ་རྒན་པའི་ནང་ལ་ཡང་ཁྱབ་པ་ཡིན་པ་ན། ཨེན་ན་ཚ་དེ་ཁྱབ་ཆེན་པོ་འགྲོ་ཡས་ཡིན་པ་དེ་འདྲའི་ཉེན་ཁ་གཅིག་དང་ད་དེ་ནས་ད་དེ་འདྲ་དེ་འདི་དབུགས་ནད་ན་ཚ་དེ་ཡིན་པས་ན། ཁ་སང་ཐོག་མར་ཀོ་བིཌ་བྱུང་པའི་སྐབས་དང། ཨེན་འདིའི་ཁྱབ་ཆེ་ཆུང་བལྟས་པས་ན་ད་རྒྱ་ནག་གི་རྒྱལ་ས་པེ་ཅིན་གྱི་སྨན་ཁང་རེད་ཐེན་ཅིན་དེའི་ས་གནས་སྨན་ཁང་དང་ས་གནས་དེ་ཚོའི་ནང་ལ་ཡང་དེ་འདྲའི་གི་ན་ཚ་ཕོག་པའི་ལོ་ཆུང་ངས་ཁྲེལ་ཏེ་ཕོན་ཆེ་ཆུང་ལ་བལྟས་པས་ན་ཐོག་མར་ཀོ་བིཌ་བྱུང་པའི་སྐབས་ཀྱི་ན་ཚ་ཁྱབ་བརྡལ་ཆེ་ཆུང་བལྟས་པས་ན་དེ་འདྲ་དེ་ཞེ་དྲག་ཁྱབ་ཆེ་བའི་ཡོད་པ་དེ་འདྲའི་འགྲེལ་བཤད་དེ་འདུག་བྱས་ཙང་རྒྱ་ནག་གཞུང་གིས་མ་གསལ་བཤད་བྱེད་སྟངས་འགྲེལ་བཤད་བྱེད་སྟངས་འདི་རེད། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ན་ཚ་འདིའི་ཐོག་ལ་འགན་འཁྱེར་སྟངས་རེད་དེ་འདྲའི་ཐོག་ལ་ཡ་དཔྱད་པ་ག་འདྲ་རེ་གནང་དགོས་ན། ད་ལྟ་འདྲ་འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ཀྱིས་ཁ་སང་གསར་འགོད་གསལ་བསྒྲགས་བྱས་བར་ལོ་འདི་ཡིས་ད་ལྟ་རྒྱ་ནག་གཞུང་ལ་ཕྱི་དང་ཕྱི་ཟླ་བཅུ་གཅིག་གི་ཚེས་བཅུ་གསུམ་ལ་རྒྱ་ནག་གཞུང་གིས་འདིའི་ཐོག་ལ་གསར་འགོད་གསལ་བསྒྲགས་ནང་བཀའ་མོལ་ཞིག་གནང་འདུག་པ་ཨ་འདི་རྗེས་སུ་ད་ལྟ། འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ཀྱིས་རྒྱ་ནག་གཞུང་མཉམ་དུ་ཚོགས་འདུ་ཅིག་ཚོགས། ཉི་ཤུ་རྩ་གསུམ་དེ་ལ་ཨ་ནི། འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ཀྱིས་གསར་འགོད་གསལ་བསྒྲགས་ནང་ལ་འདོད་པ་ཁེངས་པ་འདྲ་བོ་ཅིག་བྱུང་བའི་སྐད་ཆ་ར་ཅིག་བྱས། ད་ཡང་འདིའི་ཐོག་ལ་ག་ལ་འོར་ད་ག་འདྲ diplomacy ལམ་ནས་རེད་བཀའ་མོལ་གནང་སྟངས་འདི་ཁོང་ཚོ་ཟབ་ཟབ་གནང་གི་རེད་པ་ལོ་ཁ་ཤས་སྔོན་མ་ལ་ཡང་གནས་ཚུལ་མང་པོ་ཞིག་བྱུང་ཡོད་རེད་པ་རྒྱ་ནག་གཞུང་ནས་ལྟར་ངོས་འཛིན་བྱས་དེ་ལ་ཨ་ནི་ད་ལྟ་ཀྱང་གསུངས་པ་འདྲ་བོ་རེད་ནད་གཞི་འདི་རྒྱུན་དུ་དབུགས་ལམ་གྱི་ནད་གཞི་དགུན་ཁ་ལ་ག་དུས་ནས་ཡོང་པ་ཡིན་ད་ནས་ད་ནི་བུ་ངོས་འཛིན་བྱས་བྱས་ཁོང་ངོ་ཐག་ཆོད་པ་ར་ཞིག་འདུག་ད་ཆ་བཞག་ན་གཉན་སྲིན་ནང་ལ་ཡིན་པ་ཡིན་ན།

དེ་ག་རེ་ཞུ་བ་ཟེར་བས་ན་ནད་རྟགས་མི་འདྲ་བ་ནམ་རྒྱུན་ཧ་མ་གོ་བ་དེ་འདྲ་ཁྱད་མཚར་དེ་འདྲ་མེད་པ་བྱས། ཨ་ནི་ནད་གཞི་ཁོ་རང་འགོས་ནད་ཀྱི་གཉན་སྲིན་ཡིན་ནའི་རེད་ཕྲ་སྲིན་ཡིན་ནའི་རེད་དེ་འདྲ Bacteria Virus གསར་པ་དེ་འདྲ་གྱེས་ཐུབ་ན་ངོ་ཐག་ཆོད་མི་འདུག་ཞེས་པ་གོ་རྒྱུ་ལ།
སྔོན་མ Covid སྐབས་ལ་དེ་ནི་ཤིང་གིས་བདག། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་རྒྱ་ནག་མཉམ་པོ་བསྟུན་མཁས་བྱས་པ་དང་རྒྱ་ནག་གིས་བཤད་པའི་འོག་ལ་ཡང་གནོན་ཤུགས་ཕྱིན་པ་དང་འདི་འདྲ་གི་སྐྱོན་འཛུགས་འདི་འདྲའི་ཕོག་ཡོད་རེད། ཡིན་ནའི་ད་དུས་རྟག་ཏུ། ཁྱེད་རང་འདྲ་བོ་ཆ་བཞག་པ་ན་ད་ཅིག་ནད་ཡམས་འདྲ་མིན་སྒང་ལ་ཡང་དེ་ཡང་འགོས་ནད་དང་འདི་འདྲའི་སྒང་ལ་ཡང་ཕྱག་ལས་གནང་གི་ཡོད་རེད་དེ་དང་དེ་བཞིན་གྱི། སྤྱི་བཏང། ནད་ཡམས་གསར་པ་རེད་ད་འདི་འདྲའི་སྒང་ལ་ཕྱག་ལས་གནང་མཁན་སྨན་པ་ཚོས་རང་གི་ཐོག་ནས་ས་གནས་ས་ཐོག་ནང་ལ་ཕྱག་ལས་གནང་མཁན་ཚོས་གི་ད་རྒྱ་ནག་གི་ན་ཚ་འདིའི་སྒང་ལ་ཡ་འདི་ལྟའི་དོགས་ཟོན་བྱེད་དགོས་ཡག་རེད་ཤག་འདི་ག་ཟབ་ཟབ་མ་བྱས་པ་ཡིན་ན་འདི་འདྲའི་གི་དགོངས་པ་བཞེས་མཁན་དང་འདི་འདྲའི་གི་ཐོག་ལ་ཡ་བསམ་ཚུལ་ག་འདྲ་རེ་ཡོད་ན། ད་ལྟའི་ཆ་ལ་ཡིན་ན་ཅིག་ད་ཟབ་ཟབ་བྱས་ཅིག་ད་གནས་ཚུལ་གསར་པ་ལ་ཐན་ག་རེ་ག་རེ་ཐོན་གྱི་འདུག་བལྟ་ཡ་ཅིག་མ་གཞི་ད་ལྟའི་ཆ་ལ་དམིགས་བསལ་གྱི་ཛ་དྲག་གང་ལ་ཅིག་ཡོད་མ་རེད་ལོ། དེའི་སྒང་ལ་ད་ལྟ་ཁ་སང་ཉེ་ཆར་དུ་བ་ཨ་རིའི་གི་ཁ་སང་གྲོས་ཚོགས་ཀྱི་འཐུས་མི་ཁ་ཤས་ཀྱིས་ཕར་ཚུར་འགྲིམ་འགྲུལ་བྱས་དེ་གས་ལ་དམ་དྲག་བྱེད་དགོས་རེད་བཤད་དེ་གས་ཐོག་ལ་རྒྱབ་སྐྱོར་ཡོད་མ་རེད་ཅེས་དེ་ངས་གསལ་བོ་ཞིག་ཞུས་ཐུབ་ཀྱི་ཡོད། ངེད་ཀྱི་བཀའ་འདྲི་ད་ག་ལ་ཞུ་བསམ་བྱུང། དེ་འདྲ་རྒྱ་ནག་ནང་ལ་དབུགས་ལམ་འདིའི་ཐོག་ལས་སྐལ་ཆེན་འདུས་ད་འདི། གོ་ཁ་གསལ་པོ་མི་འདུག་འདི་ག་ལས་ད་དཀྲོག་རྐྱེན་དང་མ་ཟེར་ནས་གནས་ཚུལ་འདྲ་མི་འདྲ་ཡོང་གི་འདྲ་བ་དེ་ཡིན་ཙང་དེ་འདྲའི་ཨ་རིའི་གྲོས་ཚོགས་ནང་ལ་ཡང་ད་གྲོས་ཚོགས་གོང་མའི་གི་འཐུས་མི་ལྔ་ཙམ་རེད། ཨ་ནི་དེ་བཞིན། རྒྱ་གར་གཞུང་ཡིན་པ་ནས་ན་ཚ་འདི་ག་ལས་ག་ལ་གཟབ་གཟབ་བྱེད་དགོས་ཀྱི་འདུག་ཟེར་བྱས་རྒྱ་གར་ནང་ཁུལ་ནང་ལ་ཡིན་པ་ནས་ན་ཚ་འདི་ག་དོགས་ཟོན་བྱེད་དགོས་ཡས་གི་གསལ་བསྒྲགས་དང་འདི་འདྲ་མང་པོ་སྤེལ་བཞག་ཐའེ་ཝན་ཡིན་པ་ནས་ད་ཐའེ་ཝན་ནང་གི་ལོ་རྒན་པ་དང་གཞོན་པ་ཚོ་ཆུང་བ་དང་འདི་ཚོ་ཡིན་པས་ན་ད་རྒྱ་ནག་དང་ཧོང་ཀོང་མེ་ཀའོ་དེ་ཚོའི་ནང་འགྲོ་ཡག་ལ་ཡང་ཡིད་གཟབ་བྱེད་དགོས་རེད་བྱས་ཙང་ད་འདི་འདྲའི་གསུང་མཁན་འདི་དེ་འདྲ་སྨན་པ་ཚོས་གི་གཟིགས་སྟངས་ནང་ལ་ད་འདི་ཚོ་གཅིག་འཕྲོད་བསྟེན་རང་གི་གནས་སྟངས་ཀྱི་ཐོག་ནས་གནང་བས་ན་དེ་ག་ཟ་གི་གནད་འགག་དེ་ཙམ་མེད་པ་གཅིག་མ་གཏོགས་གཞི་རྩའི་འདི་ཚོ་གཅིག་ཅི་ཡང་ཆབ་སྲིད་ཀྱི་ལག་ཆ་འདྲ་བོ་བྱེད་བཞིན་པ་རེད་ཟེར་གི་ཡོད་པ་འདི་འདྲ་གསུང་གི་ན།
འདི་ཕལ་ཆེར་ནམ་རྒྱུན་ནས་དེང་དུས་ཀྱི་སྲིད་བྱུས་སྤེལ་བའི་སྐབས་དེ་ལ་སྨན་དང་ག་ལ་བ་རེ་ཁོའི་ནད་གཞི་ཆ་བཞག་ནས་གཅིག་པོ་ཆགས་ཀྱི་ཡོད་མ་རེད་པ་ལོ་ག་དུས་ནས་འདི་ཐག་གཅོད་བྱེད་མཁན་འདི་གའི་སྲིད་དོན་པས་བྱེད་ཀྱི་ཡོད་རེད་བརྒྱུད་འདུག་དེ་འདྲ་སོང་ཙང་སྲིད་དོན་འདི་ནས་ཕར་ཚུར་དབྱེ་བ་ཕྱེ་ཐུབ་ཡག་ཡོད་མ་རེད་བསམ་གི་འདུག་ད་གལ་ཆེ་ཤོས་དེ་ག་རེ་ཞུས་པས་ན་ད་སྔོན་འགོག་གི་ཁབ་དེ་སྐྱོན་རོགས་བྱེད་ཞུས་རེད་ད Influenza Flu གི་སྔོན་འགོག་གི་ཁབ་བརྒྱབ་མེད་ན Flu སྔོན་འགོག་ཁབ་བརྒྱབ། ཨ་ནི་ཁོག་པ་ལ་ཕྲུ་གུ་འཁོར་བའི་གི་ཨ་མ་ལགས་དེ་འདྲ་ཡོད་པས་ན། ད་ལྟ Flu ད་ཡིན་དེ་ཡིན་ཨ་ནི RSV ལ་ཡི་ཅོ་དེ་ཡིས་རྒྱག་དགོས་རེད། ཨ་ནི་ང་ཚོ་དགུང་ལོ་བགྲེས་པ་དེ་ཡིན་ན Flu དང RSV གི་སྔོན་འགོག་ཁབ་ཡོད་རེད། སོ་དེ་སྔོན་འགོག་གི་ཁབ་སྐྱོན་བྱས་ཨ་ནི་གཟབ་གཟབ་གནང་ཡག་དེ་གལ་ཆེན་པོ་རེད་ཞུ་བ་ཡིན། ཨ་ནི་དེ་འདྲ་ན་བའི་སྐབས་དེ་ལ་ཨ་ནི་ག་རེ་བྱོས་ད་ཕྱི་ལོགས་མི་མང་པོ་ཡོད་ས་ལ་མ་ཐད་རོགས་བྱེད།
ལགས་ལགས་སོ Doctor བསོད་ནམས་སྟོབས་རྒྱལ་ལགས་ཐུགས་རྗེ་ཆེ་གནང་དེ་རིང་ང་ཚོའི་ལས་རིམ་ཐོག་ལ་ཡང་ཡང་དེང་སང་རྒྱ་ནག་ནང་འགྲོ་བཞིན་པའི་ད་དབུགས་ནད་ཟེར་ན་རེད་གང་ལྟར་ན་ཚ་འདིའི་སྐོར་ལ་ཡང་མང་པོས་བློ་འཚབ་བྱེད་ཀྱི་ཡོད་རེད་ད་འདི་ན་ཚ་དེ་ངོ་བོ་ག་འདྲ་ཡིན་མིན་ཁྱབ་ཆེ་ཆུང་ག་འདྲ་ཡིན་མིན་འདིའི་སྒང་ལ་ཡང་ཡིད་གཟབ་ག་རེ་བྱེད་དགོས་ཡིན་མིན་འདི་འདྲའི་སྐོར་ལ་ཡང་ལམ་སྟོན་གནང་བར་ཐུགས་རྗེ་ཆེ།

རྒྱ་ནག་གི་བཙོན་འོག་ནང་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་དང་ཁོང་གི་བཟའ་ཟླ་ཆོས་སྐྱོང་གཉིས་རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་བཀག་ཉར་བྱས་ཡོད་འདུག། བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་ལགས་ནས་འབྲས་ལྗོངས་མངའ་སྡེའི་གཞུང་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་གྱི་ཕེབས་སྒྲིག་ཧ་ཅང་གཟབ་རྒྱས་ཞུས་པར་ཐུགས་རྗེ་ཆེ་ཞུས་གནང་འདུག།
USAID ཞེས་པའི་ཨ་རིའི་རོགས་ཚོགས་ངོས་ནས་རྒྱ་གར་དང་བལ་ཡུལ་གནས་སྡོད་སྐྱབས་བཅོལ་བོད་མིར་རོགས་དངུལ་རྒྱབ་སྐྱོར་གནང་ཕྱོགས་དང་འབྲེལ་ཏེ་ཞིབ་འཇུག་ལས་དོན་ཞིག་བརྩམས་ཡོད་པ་རེད། ཐའེ་ཝན་ནང་རྒྱལ་ཡོངས་འོས་བསྡུ་སླེབས་ལ་ཉེ་བའི་སྐབས་དེར་བོད་དོན་དང་འབྲེལ་བའི་གཏམ་བཤད་སྐོར་སྐྱོད་ཀྱི་ལས་འགུལ་ཞིག་སྤེལ་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་རིག་འཛིན་ཆོས་སྒྲོན་ཡིན།